གཟའ་ལྷག་པའི་ཀུན་གླེང་གི་བརྙན་འཕྲིན་ལས་རིམ་དེ་ནོར་བུ་བསམ་འཕེལ་སྙན་སྒྲོན་ཞུ་བཞིན། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། བོད་མདོ་ཁམས་སྡེ་དགེའི་ནང་ལ་རྒྱ་ནག་གཞུང་གིས་བོད་མི་འཛིན་བཟུང་དང་དཔུང་གནོན་བྱེད་བཞིན་པ་འདིའི་ཐོག་ལ་རྒྱལ་སྤྱིའི་དོ་སྣང་ཇེ་ཆེར་འགྲོ་བཞིན་པ་དང། བོད་ཀྱི་ནང་ལ་རང་ལུས་མེར་བསྲེགས་ཀྱི་ཞི་རྒོལ་ཆེན་པོ་འགོ་ཚུགས་ནས་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པའི་གནས་ཚུལ་དང། དེ་ག་ནང་བཞིན་ཧང་ག་རིའི་གྲོས་ཚོགས་ཀྱི་མོས་མཐུན་གྱི་ཐོག་ནས་རིང་མིན་སུའི་ཌེན་གྱིས་ནེ་ཊོའི་དམག་དོན་སྒྲིག་འཛུགས་ཀྱི་འཐུས་མི་ཆགས་རྒྱུ་ཡིན་པ་སོགས་ཀྱི་སྐོར་ཞུ་རྒྱུ་ཡོད་པས་རྣམ་པ་ཚོས་རིམ་པས་གསན་རོགས་གནང། ད་ལྟ་གནས་ཚུལ་ཐོག་མ་འདི་ལ་ཁ་སང་རེས་གཟའ་མིག་དམར་གྱི་ཉིན་མོ་ཨ་མི་རི་ཀའི་མངའ་སྡེ་མི་ཤི་གྷན་གྱི་ནང་ལ་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་ཁག་གི་ནང་ལ་སྲིད་འཛིན་ཇོ་སྦ་ཏན་དང་སྲིད་འཛིན་ཟུར་པ་ལྡོ་ནལ་ཏྲམ་རྣམ་གཉིས་ལ་ཚོགས་པ་སོ་སོའི་འོས་འདེམས་ཀྱི་རྒྱལ་ཁ་ཐོབ་ཡོད་པ་དང་ཕྱོགས་མཚུངས། འདི་ལོའི་སྲིད་འཛིན་འོས་བསྡུའི་ནང་ལ་སྲིད་འཛིན་ཇོ་སྦ་ཏན་དང་ལྡོ་ནལ་ཏྲམ་རྣམ་གཉིས་ཀྱི་བར་ལ་བསྐྱར་དུ་འོས་བསྡུའི་འགྲན་བསྡུར་ཞིག་བྱེད་སྲིད་པའི་རྣམ་པ་དེ་ཇེ་གསལ་དུ་འགྲོ་བཞིན་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་དེའི་ནང་ལ་སྲིད་འཛིན་ཇོ་པཱ་ཏན་ལ་རྒྱལ་ཁ་ཐོབ་ཡོད་པ་དང་འདི་ལོ་སྲིད་འཛིན་པཱ་ཏན་དང་རྡོ་ནལ་ཏྲམ་རྣམ་གཉིས་ཀྱི་དབར་ལ་བསྐྱར་དུ་སྲིད་འཛིན་འོས་བསྡུའི་ནང་ལ་འགྲན་བསྡུར་བྱེད་སྲིད་པའི་རྣམ་པ་ཇེ་གསལ་དུ་འགྲོ་བཞིན་པའི་སྔ་ནུབ་འདིར་ཁ་སང་རེས་གཟའ་མིག་དམར་གྱི་ཉིན་མོ་སྔོན་འགྲོའི་འོས་བསྡུ་འདིའི་ནང་ལ་ཁོང་གཉིས་ལ་རྒྱལ་ཁ་ཐོབ་ངེས་ཡིན་པའི་ཚོད་དཔག་བྱས་ཡོད་ཀྱང་གལ་གནད་ཆེ་བའི་མངའ་སྡེ་འདིའི་ནང་ལ་འོས་གྲངས་ཀྱི་ཁྱད་པར་དེ་དག་གི་ཐོག་ལ་ཕྱོགས་ཚང་མས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་རེད། མི་ཤི་ཀན་མངའ་སྡེ་འདི་ནི་ཨ་མི་རི་ཀའི་ནང་ལ་ཨེ་རབ་མི་རིགས་ཀྱི་མི་འབོར་ཆེ་ཤོས་ཀྱི་མངའ་སྡེ་དེ་ཡིན་པར་བརྟེན། དེང་སྐབས་གྷ་ཟའི་ནང་ལ་ཧ་མ་སི་ལ་ཁ་གཏད་དམག་འཁྲུག་འདིའི་ནང་ལ་སྲིད་འཛིན་ཇོ་བྷ་དིན་གྱིས་ཨི་སི་རལ་ལ་རྒྱབ་སྐྱོར་གནང་པའི་སྲིད་ཇུས་དེའི་རྐྱེན་གྱིས་དམངས་གཙོ་ཚོགས་པའི་ཚོགས་མི་འགའ་ཤས་ཀྱིས་སྲིད་འཛིན་ཇོ་བྷ་དིན་ལ་རྒྱབ་སྐྱོར་གྱི་འོས་ཤོག་མ་འཕེན་པར་ངོ་རྒོལ་གྱི་རྣམ་འགྱུར་ཡང་བསྟན་ཡོད་པ་རེད། མངའ་སྡེ་འདིའི་ཨ་རབ་མི་རིགས་ཚོས་དམངས་གཙོ་ཚོགས་པས་ཁོང་ཚོའི་རེ་འདུན་ལ་དོ་སྣང་བྱེད་ཀྱི་མེད་པའི་བསམ་ཚུལ་ཡོད་པ་དང། སྲིད་འཛིན་ཇོ་པཱ་དིན་གྱིས་གལ་སྲིད་གྷ་ཟའི་ནང་ལ་མེ་འཕེན་མཚམས་འཇོག་ཞིག་མ་གནང་ཚེ་མངའ་སྡེ་འདིའི་ནང་ལ་ཁོང་ཚོའི་རྒྱབ་སྐྱོར་གྱི་འོས་ཤོག་འཕེན་མིན་དེ་ད་ལྟ་ངེས་གཏན་མེད་པའི་སྔོན་བརྡ་ཞིག་བཏང་ཡོད་པ་རེད། དེའི་བར་ན་སྤྱི་མཐུན་ཚོགས་པས་འདི་ལོའི་ཕྱི་ཟླ་བདུན་པའི་ནང་ལ་ཚོགས་པའི་རྒྱལ་ཡོངས་ཚོགས་ཆེན་གྱི་དུས་རིང་འདི་ལ་ཚོགས་པ་འདིའི་སྲིད་འཛིན་གྱི་འོས་མི་དེ་དངོས་སུ་འདེམས་བསྐོ་གནང་རྒྱུ་དང། དེའི་རྗེས་ལ་ཕྱི་ཟླ་བརྒྱད་པའི་ནང་ལ་དམངས་གཙོ་ཚོགས་པས་ཀྱང་དེ་མཚུངས་ཀྱི་སྲིད་འཛིན་གྱི་འོས་མི་དེ་འོས་འདེམས་ཐག་གཅོད་གནང་གི་ཡོད་པ་རེད། ཡང་ཉེ་ཆར་རྒྱ་ནག་གཞུང་གིས་བོད་མདོ་ཁམས་སྡེ་དགེའི་ནང་ལ་ཡུལ་མི་ཆིག་སྟོང་ལྷག་ཙམ་ཞིག་སྡེབ་ཏུ་འཛིན་བཟུང་བྱས་པའི་ཛ་དྲག་གི་དོན་རྐྱེན་དེ་བྱུང་བའི་སྐོར་ལ་རྒྱལ་སྤྱིའི་ཐོག་ལ་དོ་སྣང་ཆེན་པོ་བྱེད་བཞིན་པའི་སྐོར་ལ་ཚེ་རིང་དབང་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་གནང་བ་གསན་རོགས་གནང།

སྡེ་དགེའི་ནང་དུ་འཚེ་མེད་ཞི་བའི་ཐོག་ནས་ཞུ་འབོད་བྱེད་མཁན་བོད་པ་ཚོའི་ཐོབ་ཐང་ལ་རྒྱ་ནག་གཞུང་གིས་བརྩི་འཇོག་བྱེད་རྒྱུའི་ཚབ་ལ་གདུག་རྩུབ་ཆེ་བའི་དྲག་གནོན་བྱས་ཡོད་པ་དེ་ནི་བཟོད་བསྲན་བྲལ་བ་ཞིག་ཡིན་པ་དང་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་བོད་མི་རྣམས་གློད་གྲོལ་གཏང་དགོས་པ་མ་ཟད་བོད་པ་ཚོའི་ཐོབ་ཐང་དང་མངོན་འདོད་ལ་བརྩི་འཇོག་བྱེད་དགོས་པའི་འབོད་སྐུལ་གནང་སྟེ་རྒྱ་ནག་གཞུང་གིས་བོད་ནང་དུ་སྲིད་བྱུས་ནོར་འཁྲུལ་ཅན་ལག་བསྟར་བྱེད་བཞིན་པའི་ཐད་ལ་བོད་པ་ཚོའི་འདོད་བློ་མ་ཁེངས་པར་སོ་སོ་ཡི་ཐོབ་ཐང་དེ་ཞི་བའི་ངང་ནས་སྲུང་སྐྱོབ་བྱེད་ཐབས་བྱེད་བཞིན་པའི་དངོས་ཡོད་གནས་སྟངས་དེ་འཛམ་བུ་གླིང་ཡོངས་ལ་ཤེས་རྟོགས་ཡོང་ཐུབ་པ་ཞིག་བྱེད་དགོས་ཞེས་བཀོད་གནང་འདུག། ཨ་མི་རི་ཁའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཛེ་ཡ་ལགས་ནས་ཨེཀས་དྲྭ་ཚིགས་སུ་དོན་རྐྱེན་དེ་ལ་ཐུགས་འཚབ་ཆེན་པོ་ཡི་ངང་རྒྱ་ནག་གཞུང་གིས་བོད་པ་ཚོའི་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་ལ་ངེས་པར་དུ་གུས་བརྩི་བྱས་ཐོག་གཙང་ཆུ་དང་ས་ཞིང་བཀོད་ཀྱི་སྲིད་བྱུས་འཆར་འགོད་ལག་ལེན་བྱེད་ཕྱོགས་ཐད་ནས་ས་གནས་བོད་པ་ཚོ་ལ་ངེས་པར་དུ་ཆ་ཤས་ལེན་དུ་འཇུག་དགོས་ཞེས་དང། དུས་རབས་མང་པོ་ཡི་ལོ་རྒྱུས་ལྡན་པའི་དགོན་རྙིང་དེ་དག་ནི་བོད་ཀྱི་དགེ་འདུན་པ་བརྒྱ་ཕྲག་མང་པོ་ཡི་བཞུགས་གནས་ཡིན་ཞིང་དེའི་ནང་དུ་ལྷ་སྐུ་རྟེན་གསུམ་གཙོས་པའི་ཤུལ་བཞག་རིག་དངོས་རྩ་ཆེ་ཡོད་སྟབས་ཨ་མི་རི་ཁའི་གཞུང་གི་ངོས་ནས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་བོད་ཀྱི་སྐད་ཡིག་དང་བོད་པ་ཚོའི་སོ་སོ་ཡི་ངོ་བོ་སོགས་མི་ཉམས་རྒྱུན་འཛིན་བྱེད་བཞིན་པ་དེ་ལ་རྒྱབ་སྐྱོར་བརྟན་པོ་ཡོད་ཅེས་འཁོད་གནང་འདུག། དེ་བཞིན་དུ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་དུ་རྒྱ་ནག་དམར་ཤོག་གི་ཉེན་ཁ་ལ་ཆེད་དམིགས་ཀྱིས་གསར་འཛུགས་བྱས་ཡོད་པའི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཀྱང་སྤྱི་ཚོགས་དྲ་རྒྱ X བརྒྱུད་ནས་བོད་ནང་དུ་སྡེ་དགེ་ཡུལ་མི་ཚོའི་ཞི་བའི་ཞུ་འབོད་དང་ངོ་རྒོལ་ལ་རྒྱ་ནག་ཉེན་རྟོག་པས་དྲག་གནོན་བྱས་པ་ལ་སྐྱོན་བརྗོད་གནང་སྟེ་བཀག་ཉར་འོག་ཏུ་ཚུད་ཡོད་པའི་བོད་པ་ཚོ་གློད་གྲོལ་གཏང་དགོས་པ་མ་ཟད་རྒྱ་ནག་གཞུང་གིས་ངེས་པར་དུ་བོད་ཀྱི་ནང་བསྟན་དགོན་པའི་ཤུལ་བཞག་རིག་གནས་སྲུང་སྐྱོབ་བྱེད་དགོས་ཞེས་འབོད་སྐུལ་གནང་འདུག།

འཛམ་བུ་གླིང་དང་རྒྱལ་སྤྱིའི་སྤྱི་ཚོགས་ལ་རྒྱ་ནག་གི་དབང་བསྒྱུར་འོག་ཏུ་བོད་པ་ཚོས་དཀའ་སྡུག་མྱོང་བཞིན་པའི་གནས་སྟངས་དེ་ལ་དྲན་གསོའི་གསལ་བརྡ་ཞིག་བཏང་ཡོད་པ་དང། སྡེ་དགེ་མི་མང་གིས་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བ་དེ་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་གནང་དགོས་ང་ཚོས་འཛིན་བཟུང་བྱས་པའི་བོད་པ་ཚོ་གློད་གྲོལ་གཏང་དགོས་པའི་རེ་འབོད་ཞུ་བཞིན་ཡོད། དེ་ལ་ཨ་མེ་རི་ཁ་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་དག་གིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གནང་འདུག། རྒྱ་ནག་གཞུང་གིས་སྡེ་དགེ་ཡུལ་མི་གཅིག་སྟོང་ལྷག་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་ཛ་དྲག་གནས་ཚུལ་དེ་ལ་རྒྱལ་སྤྱིའི་གསར་ཁང The Telegraph སོགས་ནས་དོ་སྣང་གིས་བརྒྱུད་སྤེལ་བྱས་འདུག་བཙན་བྱོལ་དུ་བཞུགས་ཡོད་པའི་བོད་གཞུང་མང་གཉིས་ནས་སྡེ་དགེ་ཡུལ་མི་ཚོའི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེད་དང་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་པ་ཚོ་གང་མགྱོགས་གློད་གྲོལ་གཏང་དགོས་པ་དང་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པ། རྒྱ་ནག་གཞུང་གིས་ལས་འཆར་ག་འདྲ་ཞིག་སྤེལ་རུང་ས་གནས་བོད་པ་ཚོའི་འདོད་པ་དང་རེ་བ་གཙོར་བཟུང་བྱེད་དགོས་པ་སོགས་རེ་སྐུལ་གནང་བཞིན་པ་རེད། དེ་བཞིན་དུ་མདོ་ཁམས་ཆུ་བཞི་སྒང་དྲུག་དང་སྡེ་དགེ་རྒྱལ་ཡོངས་ལྷན་ཚོགས་ངོས་ནས་ཀྱང་དེ་མཚུངས་ཀྱི་བསྒྲགས་གཏམ་དང་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་སོགས་སྤེལ་གནང་འདུག་ལ། ཨ་རིའི་གྲོང་ཁྱེར་ནིའུ་ཡོག་དང་ཁེ་ན་ཌ་གྲོང་ཁྱེར Toronto། ཡུ་རོབ་ནང་གི Swiss དང Belgium ལ་སོགས་པའི་ནང་དུ། གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྐྱིད་སྡུག་ཁག་གིས་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་སྐད་འབོད་ལས་འགུལ་སྤེལ་ཡོད་པ་མ་ཟད། བཞུགས་སྒར་རྡ་རམ་ས་ལ་དང་གཞིས་ཆགས་ཁག་ཏུ་གནས་བཞུགས་བོད་པ་ཚོས་ཀྱང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་རེད། གོང་ཞུས་ཀྱི་གནས་ཚུལ་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན། ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོ་ལ་བོད་རྒྱལ་ཡོངས་སུ་ས་བྱིའི་ཞི་རྒོལ་ཆེན་པོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་བོད་མི་རྣམས་ལ་བཙན་གནོན་དང་དམ་དྲག་གི་སྲིད་བྱུས་ཀྱི་འོག་ལ་བོད་མི་ཚོའི་འུ་ཐུག་ཐབས་ཟད་ཀྱིས་བོད་མིར་རང་དབང་དགོས་རྒྱལ་བ་བསྟན་འཛིན་རྒྱ་མཚོ་བོད་ལ་གདན་འདྲེན་ཞུ་དགོས་སོགས་ཀྱི་འབོད་སྒྲའི་འོག་ལ་ཕྱི་ལོ་ཉིས་སྟོང་དགུ་ཡི་ལོ་ལ་རང་ལུས་མེར་བསྲེགས་ཀྱི་ཞི་རྒོལ་དེ་འགོ་ཚུགས་ཏེ་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་དང་སྟབས་བསྟུན་ནས་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གིས་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞི་འདིའི་ཐོག་ལ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་བསྐྱོད་ཀྱི་འགྲེམས་སྟོན་ཞིག་དབུ་འབྱེད་གནང་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་བསྟན་འཛིན་དབང་མོ་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང། ཕྱི་ལོ་ཉིས་སྟོང་བརྒྱད་ལོ་བོད་རྒྱལ་ཡོངས་སུ་ས་བྱིའི་ཞི་རྒོལ་ཆེན་པོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་བོད་མི་རྣམས་ལ་བཙན་གནོན་དང་དྲག་པོའི་སྲིད་བྱུས་འོག་བོད་མི་ཚོ་འུ་ཐུག་ཐབས་ཟད་ཀྱིས་བོད་མིར་རང་དབང་དགོས་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་གདན་འདྲེན་ཞུ་དགོས་ཞེས་འབོད་སྒྲའི་ངང་སྤྱི་ལོ་ཉིས་སྟོང་དགུ་ལོར་རང་ལུས་མེར་བསྲེགས་ཀྱི་ཞི་རྒོལ་བྱེད་འགོ་བཙུགས་ནས་དེ་རིང་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་དང་བསྟུན་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གིས་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་སྐྱོད་འགྲེམས་སྟོན་ཞིག་དབུ་འབྱེད་གནང་བ་དང་སྦྲགས། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་དེ་ཨ་ནི་གཅིག་ང་ཚོ་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་ཨ་ནི་བརྗེད་དཀའ་བའི་གི་ཉིན་མོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ལོ་རྒྱུས་ཐོག་ནས་ཡིན་པ་ཡིན་ན་ཡང་ད་རེས་ཀྱི་ཉིན་མོ་དེ་ཛ་དྲག་གི་ཉིན་མོ་ཅིག་ལ་ང་ཚོ་ངོས་འཛིན་ཇི་ལྟ་ཇི་བཞིན་པ་ཆགས་བསྡད་ཀྱི་ཡོད། དེ་གང་ཡིན་ཞུ་བ་ཡིན་ན་ད་ཉིས་སྟོང་བརྒྱད་ལ་བོད་ཀྱི་ནང་ལ་མདོ་དབུས་ཁམས་གསུམ་གྱི་ནང་ལ་རོ་ཨ་ནི་ཞི་རྒོལ་གཞི་བྱས་ས་བྱི་ཞི་རྒོལ་ཆེན་མོ་འདི་ཨ་ནི་གཅིག་ཉིས་སྟོང་བརྒྱད་ནས་དབུ་འཛུགས་གནང་ནས་བྱས་ནས་འདི་རྗེས་ལ་རྒྱ་མི་གྱི་དྲག་པོའི་བཙན་གནོན་ཀྱི་ཨ་ནི་གཅིག་ག་ཞུ་བ་རེད་ཁྲིམས་འཆར་འདི་ལག་བསྟར་བྱེད་བྱེད་རོ་ཨ་ཉིས་སྟོང་དགུ་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ལ་ཨ་ནི་བོད་ནང་ལོགས་ལ་ཨ་ནི་གཅིག་ག་ཞུ་བ་རེད་ང་ཚོ་ཀིརྟི་དགོན་པའི་གི་གྲྭ་པ་བཀྲ་བྷེ་ལགས།

དབུས་བོད་མིའི་སྒྲིག་འཛུགས་ཀྱི་གྲངས་ཐོར་གཞིགས་ན། བོད་ནང་རང་ལུས་མེར་སྲེག་གཏོང་མཁན་ཤེས་རྟོགས་བྱུང་བ་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ང་བདུན་བྱུང་ཡོད་པ་དང། དེའི་ཁྲོད་ནས་བོད་མི་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་ཕྱིན་ཡོད་པ་མ་ཟད་གཞན་རྣམས་ད་ལྟའི་ཆར་གར་ཡོད་ཆ་མེད་དུ་གྱུར་ཡོད་པ་འཁོད་འདུག་ཡང་ད་རེས་ཛ་དྲག་དྲི་བ་ཞེས་པའི་བརྗོད་གཞིའི་ཐོག་སྐོར་སྐྱོད་ཀྱི་འགྲེམས་སྟོན་ནང་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་གིས་སྣང་གསལ་མར་མེ་ཞལ་ཕྱེ་གནང་བ་དང་སྦྲགས་ཐེངས་འདིའི་སྐོར་སྐྱོད་འགྲེམས་སྟོན་འདི་དབུ་འབྱེད་གནང་སོང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཨ་ནི་བོད་འདི་བཅིངས་འགྲོལ་བཏང་པ་ཡིན་བཅིངས་འགྲོལ་གྱི་འོག་ལ་ཡང་བོད་མི་ཚོ་ཨ་ནི་ག་སོ་རེད་སྤྱི་ཚོགས་རིང་ལུགས་ཀྱི་ཨ་ནི་དར་ཆའི་འོག་ལ་ཡང་པ་དེ་སྤྲོ་སྐྱིད་ལྡན་པའི་གི་མི་ཚེ་སྐྱེལ་གྱི་ཡོད་ཟེར་གྱི་འདུག་ཟེར་ན་དེ་འདྲའི་གི་སྤྲོ་སྐྱིད་ལྡན་པའི་མི་ཚེ་བྱུང་ཡོད་ན་ང་ཚོའི་གི་ཨ་ནི་གྱི་བོད་མི་ཚོ་རང་ལུས་མེར་སྲེག་ག་རེ་བྱས་ནས་བཏང་གི་ཡོད་རེད་དེ་དྲི་བ་དེ་ལན་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་ཚོས་རྒྱབ་དགོས་ཡག་ཅིག་ཆགས་ཀྱི་ཡོད་རེད། དེ་བཞིན་ད་རེས་ཀྱི་འགྲེམས་སྟོན་འདིའི་ནང་ག་རེ་བྱས་ནས་སྐུ་ལུས་མེ་མཆོད་གཏོང་བ། སྐུ་ལུས་མེ་མཆོད་གཏོང་མཁན་ཚོའི་འབོད་སྒྲ་གང་ཡིན་པ། རྒྱ་ནག་གཞུང་གིས་དེ་དག་ལ་སྡུག་སྦྱོང་ཇི་ལྟར་བཏང་ཡོད་པ་བཅས་ཀྱི་དོན་ཚན་གསུམ་གྱི་ཐོག་ནས་བོད་ནང་གི་ཛ་དྲག་གི་གནས་སྟངས་སྐད་རིགས་མི་འདྲ་བ་གསུམ་གྱི་ནང་སྒྲིག་གཤོམ་གནང་ཡོད་པ་རེད་འདུག་ལ། དེ་ཡང་འདི་ཚེས་ཉི་ཤུ་རྩ་བདུན་ནས་འགོ་འཛུགས་ཀྱིས་སྤྱི་ཟླ་གསུམ་པའི་ཚེས་བརྒྱད་བར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྒྲིག་གཤོམ་གནང་རྒྱུ་ཡིན་པ་མ་ཟད་དེའི་རྗེས་སུ་བོད་ཀྱི་འགྲེམས་སྟོན་ཁང་ནང་སྒྲིག་གཤོམ་གནང་རྒྱུ་ཡིན་པ།

ཡང་ཨུ་རུ་སུས་ཡུག་ཀེན་གྱི་ཐོག་ལ་དམག་འཁྲུག་འདི་ལོ་ངོ་གསུམ་གྱི་ནང་ལ་སླེབས་ཡོད་པའི་སྐབས་འདི་ལ་ཨ་མི་རི་ཀས་ཡུག་ཀེན་ལ་དམག་དོན་གྱི་རྒྱབ་སྐྱོར་གྱི་རོགས་དངུལ་གྱི་ཐད་ལ་དཀའ་ངལ་འཕྲད་སྲིད་པའི་སྐོར་ལ་འདི་གའི་གསར་འགོད་པ། Carla Babb། གིས་བཏང་པའི་གནས་ཚུལ་འདི་དཀོན་མཆོག་བདུད་འདུལ་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
Brussels། རུ NATO འམ་བྱང་ཨ་ཊ་ལན་ཊིག་ཆིངས་ཡིག་ཚོགས་པའི་ལས་ཁུངས་ཀྱི་མདུན་ལ་རྒྱལ་དར་སྒྲེང་ས་སྟོང་པ་ཞིག་ཡོད་པ་དེའི་སྟེང་ལ་རིང་མིན Sweden གྱི་རྒྱལ་དར་སྒྲེང་རྒྱུ་ཡིན་པ་རེད་འདུག་གཟའ་ཟླ་བའི་ཉིན་མོར Sweden ཚོགས་མི་ཆགས་རྒྱུར་འགལ་རྐྱེན་མཐའ་མ་དེ་སེལ་ཐུབ་ཡོད་པས Hungary གྲོས་ཚོགས་ཀྱིས་ཚོགས་མི་ཆགས་རྒྱུར་མོས་མཐུན་རྒྱབ་སྐྱོར་གནང་བ་ནི་ཚོགས་མི་ཆགས་རྒྱུའི་སྙན་ཞུ་བརྒྱབ་ནས་ལོ་ངོ་གཉིས་ཙམ་གྱི་རྗེས་སུ་བྱུང་ཡོད་པ་རེད། Sweden དང Hungary དབར་དམག་སྡེ་མཉམ་ལས་བྱེད་རྒྱུ་དང Sweden NATO ཚོགས་པ་ནང་ལ་བཅུག་ན Hungary། བདེ་འཇགས་ཀྱི་ནུས་པ་ཆེ་རུ་འགྲོ་རྒྱུ་རེད་ཅེས་བརྗོད་འདུག་ཟླ་བ་སྔོན་མར་ཐུར་ཁེ་ཡིས Sweden ཚོགས་མི་ཆགས་རྒྱུར་ངོས་ལེན་བྱས་པའི་རྗེས་ལ Hungary ནི་ཚོགས་པའི་ནང་ལ་མོས་མཐུན་གནང་མཁན་རྒྱལ་ཁབ་མཐའ་མ་དེ་ཡིན་ཞིང། ཨུ་རུ་སུས་ཡུ་ཀེ་རེན་ལ་བཙན་འཛུལ་འགོ་བཙུགས་ནས་ཟླ་བ་གསུམ་ཕྱིན་པའི་རྗེས་ལ Sweden དང་ཁྱིམ་མཚེས་རྒྱལ་ཁབ Finland གཉིས་ཀྱིས་སྙན་ཞུ་མཉམ་དུ་བརྒྱབ་ཡོད་པ་རེད། Sweden གྱིས Hungary ནང་ལ་དམངས་གཙོ་ཉམས་ཆག་དང་ཕྱིར་བཤིག་རྒྱབ་ཀྱི་ཡོད་པར་སྐྱོན་འཛུགས་བྱས་པའི་རྐྱེན་གྱིས་རྒྱབ་སྐྱོར་ཐོབ་རྒྱུར་དུས་ཚོད་འགོར་ཡོད། གཟའ་པ་སངས་ཉིན་མོར Sweden གྱི་སྲིད་བློན Ulf Kristersson Budapest ལ་ཕེབས་ནས Sweden ནས་བཟོས་པའི Gripen ཟེར་བའི་དམག་འཐབ་གནམ་གྲུ་བཞི Hungary ལ་བཙོངས་པའི་རྗེས་ལ་འགག་རྡོ་དེ་བསལ་ཡོད་པར་བརྟེན་སྲིད་བློན Kristersson གྱིས་འདི་ནི་ལོ་རྒྱུས་རང་བཞིན་གྱི་ཉིན་མོ་ཞིག་རེད་ཅེས་གསུངས་འདུག། ད་ནས་བདུན་ཕྲག་ཁ་ཤས་ཀྱི་ནང་ལ Sweden བྱང Atlantic ཆིངས་ཡིག་ཚོགས་པའི་ཚོགས་མི་གཞུང་འབྲེལ་ཐོག་ཆགས་རྒྱུ་ཡིན་པ་དེ་ནི་རྒྱལ་ཁབ་དེས་ལོ་ངོ་བཅུ་ཕྲག་མང་པོར་བར་གནས་ཀྱི་སྲིད་ཇུས་བཟུང་པ་ནས་འགྱུར་བ་ཆེན་པོ་འགྲོ་རྒྱུ་ཡིན་པ་རེད།
The final piece of the puzzle falling into place. བྱང་ཨེ་ཏྲ་ལན་ཏིག་ཆིངས་ཡིག་ཚོགས་པའི་ཡུ་རོབ་བྱང་རྒྱུད་དང་ནོར་ཏིག་དང་སྦལ་ཏིག་ཁྱོན་ཡོངས་ལ་ལངས་ཕྱོགས་འཛིན་རྒྱུར་ལྷུ་སྒྲིག་རྒྱུའི་དུམ་བུ་མཐའ་མ་དེ་ད་ཆ་ཚང་བ་རེད། སུའེ་ཏན་ལ་རྒྱལ་ཁབ་གཞན་མང་པོ་དང་མཉམ་དུ་བདེ་འཇགས་ཐོབ་པ་དེ་ནི་ཨ་མི་རི་ཀའི་རྒྱབ་སྐྱོར་ལ་བརྟེན་གྱི་ཡོད་རེད་ཅེས་བརྗོད་འདུག་སུའེ་ཏན་གྱི་དམག་སྡེ་ནི་དེང་རབས་ཅན་དང་ནུས་པ་ཆེན་པོ་ཡོད་པར་བརྟེན་མཐུན་ཕྱོགས་ཚོར་ཕན་ཐོགས་ཡོད་པ་རེད་འདུག།
ང་ཚོར Gripen གྱི་དམག་འཐབ་གནམ་གྲུ་སོགས་དེང་དུས་ཀྱི་གནམ་དམག་ཡོད། ང་ཚོར་མཚོ་འོག་གྲུ་གཟིངས་སྤུས་ཚད་ལེགས་ཤོས་ཚོ་ཡོད་ལ་དམིགས་བསལ་དུ་སྦལ་ཏིག་མཚོ་འོག་གི་གནས་སྟངས་ལ་བསྟུན་ནས་བཟོས་ཡོད་ང་ཚོར་ད་དུང་མཚོ་དམག་གྲངས་ཀ་ཉུང་ཡང་ཚད་མཐོའི་ལག་རྩལ་ཡོད། ས་སྟེང་གི་ཆེད་དུ་ང་ཚོར་བྱང་ཕྱོགས་ཨག་ཀྲིག་རྒྱུད་ཀྱི་གནམ་གཤིས་དང་བསྟུན་པའི་ནུས་པ་ཡང་ཡོད་ཅེས་བརྗོད་འདུག།
གལ་སྲིད་ཨུ་རུ་སུས་རྒོལ་རྡུང་གཏོང་ན་ལཱ་ཐི་བྷི་ཡ་དང་ལི་ཐུ་ཨེ་ནི་ཡ་ཨེ་སི་ཏྲོ་ནི་ཡ་བཅས་ནི་རྒོལ་རྡུང་གཏོང་སླ་ཤོས་ཀྱི་ཆིངས་ཡིག་ཚོགས་པའི་ཚོགས་མི་རྒྱལ་ཁབ་ཞིག་ལ་བརྩི་བཞིན་ཡོད། འོན་ཀྱང་ཚོགས་མིའི་ཁོངས་སུ་ཧྥིན་ལན་དང་སུའེ་ཏན་གཉིས་ཚུད་པའི་རྗེས་ལ་བཀག་འགོག་གི་ནུས་པ་ཆེ་རུ་འགྲོ་རྒྱུ་རེད་ཅེས་དབྱེ་ཞིབ་པས་བརྗོད་འདུག། དེ་སྔོན་ཡིན་ན་ལཱ་ཐི་བྷེ་ཡ་དང་ལི་ཐུ་ཝེ་ནི་ཡ་ཨེ་སི་ཏྲོ་ནི་ཡ་རྒྱལ་ཁབ་གསུམ་གྱི་རྒྱལ་སྲུང་ནི་ཟུར་གཅིག་ནས་སྐྱོང་དགོས་ཀྱི་ཡོད་འོན་ཀྱང་ཧྥིན་ལན་དང་དེ་ནས་སུའེ་ཏན་རིམ་པས་ཚོགས་མི་ཆགས་པའི་རྗེས་ལ་སྦལ་ཏིག་མཚོ་ཐོག་ལ་བྱང་དང་ནུབ་བྱང་བརྒྱུད་ནས་སྦལ་ཏིག་རྒྱུད་ལ་ལོ་ངོ་གཅིག་གི་སྔོན་ལ་བསམ་ཡུལ་ན་མེད་པའི་གནམ་དམག་གི་ལས་དོན་རྒྱ་ཆེན་པོ་སྤེལ་ཐུབ་ཀྱི་རེད་ཅེས་བརྗོད་འདུག། སྙན་ཞུའི་འགྲོ་ལུགས་ཀྱི་རིམ་པ་མཐའ་མ་ཚར་བའི་རྗེས་ལ་ཉི་མ་ཁ་ཤས་ཀྱི་ནང་ལ་ཚོགས་མི་གསར་པ་སླེབས་པའི་མཛད་སྒོ་འཚོགས་རྒྱུ་ཚོད་དཔག་བྱེད་ཀྱི་ཡོད་པ་དང་གཟའ་ཟླ་བའི་ཉིན་མོར་བྱང་ཨེ་ཏྲ་ལན་ཏིག་ཆིངས་ཡིག་ཚོགས་པའི་སྤྱི་ཁྱབ་དྲུང་ཆེ Jens Stoltenberg གིས། རིང་མིན་སུའེ་ཏན་ཚོགས་མི་ཆགས་རྒྱུ་ཡིན་པར་བརྟེན་ང་ཚོ་ཚང་མའི་སྟོབས་ཤུགས་དང་བདེ་འཇགས་ཡར་རྒྱས་འགྲོ་རྒྱུ་རེད་ཅེས་གསུངས་འདུག་ཨུ་རུ་སུས་འཕྲལ་དུ་འགྱུར་བ་དེར་ལན་འདེབས་བྱས་མེད། དེ་སྔོན་ཨུ་རུ་སུས་སུའེ་ཏན་ཆིངས་ཡིག་ཚོགས་པའི་ཚོགས་མི་བྱས་ན་ཨུ་རུ་སུས་འཁོན་ལན་སློག་སའི་ལུགས་མཐུན་གྱི་དམིགས་འབེན་ཆགས་ཀྱི་ཡོད་ཅེས་བརྗོད་འདུག། Henry Ridgwell གྱིས་བཏང་པའི་གནས་ཚུལ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན། བསོད་ནམས་གཡང་འཛོམས་ཡིན། ཡང་ཁ་སང་རེས་གཟའ་མིག་དམར་གྱི་ཉིན་མོ་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་དང་གྲོས་ཚོགས་ཀྱི་དབུ་ཁྲིད་མི་སྣ་ཁག་གིས་སྲིད་འཛིན་ཕོ་བྲང་དུ་ལྷན་འཛོམས་གནང་སྟེ་ཡུག་ཀེན་དང་ཨི་སི་རལ་ལ་དམག་དོན་གྱི་རོགས་དངུལ་དང་ད་ག་ནང་བཞིན་ཨ་མི་རི་ཀའི་སྲིད་གཞུང་གི་སྔོན་རྩིས་འགྲོ་གྲོན་འཆར་གཞིའི་གནད་དོན་ཁག་གི་ཐོག་ལ་གྲོས་བསྡུར་ལྷུག་པོ་གནང་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་སྒྲིག་བྱས་པ་དེ་གསན་རོགས་གནང། ཁ་སང་རེས་གཟའ་མིག་དམར་ཕྱི་ཚེས་བཅུ་བདུན་གྱི་ཉིན་མོ་འདི་ལ་སྲིད་འཛིན་ལས་ཁུངས་སུ་སྲིད་འཛིན་ཇོ་བྷ་དན་གྱིས་གྲོས་ཚོགས་ཀྱི་ཚོགས་གཙོ་མཱིག་ཇོན་སོན་དང་གྲོས་ཚོགས་གོང་མའི་འཐུས་མི་གྲངས་མང་གི་གཙོ་འཛིན་ཅག་ཤུས་མཱར་དང་གྲོས་ཚོགས་གོང་མའི་འཐུས་མི་གྲངས་ཉུང་གི་གཙོ་འཛིན་མིཆ་མེ་ཁོ་ནོལ་དང། ད་ག་ནང་བཞིན་གྲོས་ཚོགས་འོག་མའི་འཐུས་མི་གྲངས་མང་གི་དབུ་ཁྲིད་ཧཱ་ཀིམ་ཇཱེ་ཧྥེར་བཅས་ལྷན་འཛོམས་ཀྱི་ཐོག་ལ་ཕྱི་རྒྱལ་གྱི་རོགས་དངུལ་དང་སྲིད་གཞུང་གི་སྔོན་རྩིས་འགྲོ་གྲོན་གནད་དོན་གྱི་ཐོག་ལ་འགོག་རྐྱེན་དེ་དག་སེལ་ཐབས་ཀྱི་སྐོར་ལ་བཀའ་གྲོས་ལྷུག་པོ་གནང་ཡོད་པ་རེད། And I think the consequences of inaction every day in Ukraine are dire. ང་ཚོས་ལས་དོན་ཐག་གཅོད་མ་བྱས་པའི་མཇུག་འབྲས་སུ་ཡུག་ཀེན་གྱི་ནང་ལ་ཉིན་རེ་བཞིན་དུ་གནས་སྟངས་ཛ་དྲག་ཆགས་ཀྱི་ཡོད་རེད། ངས་ཉེ་ཆར་འབྱོར་ལྡན་རྒྱལ་ཁབ་བདུན་གྱི་དབུ་ཁྲིད་ཚོ་དང་མཉམ་དུ་གླེང་མོལ་བྱས་པ་ཡིན་ཁོང་ཚོས་བློ་འཚབ་ཆེན་པོ་བྱེད་ཀྱི་འདུག་ད་ག་ནང་བཞིན་ཨ་མི་རི་ཀའི་སྔོན་རྩིས་ཀྱི་འཕར་སྣོན་འགྲོ་གྲོན་དངུལ་དང་ཨི་སི་རལ་དང་པེ་ལེ་སི་ཐན་གྱི་གནད་དོན་སོགས་ཀྱི་ཐོག་ལ་ང་ཚོས་བཀའ་མོལ་གནང་དགོས་ཀྱི་རེད། ཉེ་ཆར་ཟླ་བ་འདིའི་ནང་ལ་ཡུ་ཀེ་རེན་དང་ཨི་སི་རལ་དེ་བཞིན་ཐའེ་ཝན་ཐེ་བའི་རྒྱ་གར་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ནང་ལ་མཐུན་ཕྱོགས་རྒྱལ་ཁབ་ཚོ་ལ་རོགས་དངུལ་ཐེ་བའི་ཨ་སྒོར་དུང་ཕྱུར་དགུ་བཅུ་གོ་ལྔ་གནས་པའི་མ་དངུལ་རོགས་རམ་གྱི་ཁྲིམས་འཆར་འདི་ལ་དམངས་གཙོ་ཚོགས་པས་འགོ་ཁྲིད་པའི་གྲོས་ཚོགས་འོག་མའི་ནང་ལ་ཚོགས་པ་གཉིས་ཀའི་མོས་མཐུན་རྒྱབ་སྐྱོར་ཐོབ་ཡོད་པ་རེད། ཁ་སང་སྲིད་འཛིན་ཇོ་བྷ་དན་དང་ལྷན་འཛོམས་འདིའི་རྗེས་སུ་གྲོས་ཚོགས་གོང་མའི་གཙོ་འཛིན་ཅག་ཤུས་མར་གྱིས། གྲོས་བསྡུར་དེ་དག་དོན་ཕན་ལྡན་པ་ཞིག་བྱུང་སོང་ཞེས་གསུངས་ཡོད་པ་རེད།
Well it was both a productive and an intense meeting.
ཚོགས་འདུ་དེ་གྲུབ་འབྲས་ལྡན་པ་དང་གཏིང་ཟབ་པོ་ཞིག་བྱུང་སོང། སྲིད་གཞུང་གི་ལས་དོན་མཚམས་འཇོག་སྔོན་འགོག་གི་ཐད་ལ་གྲུབ་འབྲས་ཆེན་པོ་བྱུང་སོང། གྲོས་ཚོགས་ཀྱི་ཚོགས་གཙོས་ཀྱང་མོས་མཐུན་གནང་གི་འདུག་ང་ཚོས་གྲོས་མོལ་མུ་མཐུད་ནས་བྱེད་བཞིན་པ་ཡིན་ཙང་མགྱོགས་མྱུར་ཐག་གཅོད་ཐུབ་པའི་རེ་བ་བྱེད་ཀྱི་ཡོད། འོན་ཀྱང་དེའི་སྔོན་དུ་གྲོས་ཚོགས་ཀྱི་ཚོགས་གཙོ Mike Johnson གྱིས་ཨ་མི་རི་ཀའི་མི་མང་ཚོས་ཕྱི་རྒྱལ་ལ་རོགས་དངུལ་གཏོང་རྒྱུ་ལས་གལ་ཆེ་བ་དེ་ནི་ས་མཚམས་ཀྱི་བདེ་འཇགས་གཙོས་པའི་རྒྱལ་ནང་གི་གནད་དོན་ཁག་གི་ཐོག་ལ་གྲོས་ཚོགས་ཀྱིས་དོ་སྣང་གཙོ་བཟུང་བྱེད་དགོས་པའི་རེ་སྐུལ་བྱེད་ཀྱི་ཡོད་རེད་ཅེས་གསུངས་པའི་རྐྱེན་གྱིས་ཕྱི་རྒྱལ་རོགས་དངུལ་གྱི་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ནང་ལ་འོས་བསྡུ་གནང་རྒྱུར་མོས་མཐུན་མ་གནང་བར་འགོག་རྐྱེན་འཕྲད་ཡོད་པ་རེད། འོན་ཀྱང་ཁ་སང་སྲིད་འཛིན་དང་མཉམ་དུ་མཇལ་འཛོམས་དེའི་རྗེས་ལ་ཁོང་གིས་གོང་ཞུས་གནད་དོན་དེ་དག་གི་ཐོག་ལ་གྲོས་མཐུན་ཡོང་བའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། གནད་དོན་དེ་དག་དང་སྲིད་གཞུང་གི་ལས་དོན་མཚམས་འཇོག་སྔོན་འགོག་བྱ་རྒྱུ་འདི་ང་ཚོའི་ལས་འགན་དང་པོ་ཡིན་ཙང་འདིའི་ཐོག་ལ་གྲོས་མཐུན་ཡོང་བའི་རེ་བ་བྱེད་ཀྱི་ཡོད། ཡིན་ན་ཡང་རྒྱལ་ཁབ་ཀྱི་བདེ་དོན་གཙོ་བོ་དེ་ནི་ས་མཚམས་ཀྱི་བདེ་འཇགས་དེ་རེད། ངས་ཡོངས་བསྒྲགས་སུ་དང་སྐུ་སྒེར་གྱི་ཐོག་ནས་སྲིད་འཛིན་དང་མཉམ་དུ་གནད་དོན་འདི་དག་གི་སྐོར་ལ་གྲོས་བསྡུར་རིམ་པ་བྱས་པ་ཡིན། ང་ཚོས་གཞུང་གི་སྔོན་རྩིས་འགྲོ་གྲོན་གྱི་ཐོག་ལ་གྲོས་མོལ་མུ་མཐུད་བྱེད་བཞིན་པ་ཡིན་ཙང་མགྱོགས་མྱུར་དོན་འབྲས་ཡོང་གི་རེད། མཐའ་དོན་དུ་གྲོས་ཚོགས་ཀྱི་དབུ་ཁྲིད་ཚོས་ཞིང་ལས་དང་འགྲིམ་འགྲུལ་དམག་ཞབས་པར་སྲི་ཞུ་ལས་ཁང་ཐེ་བའི་ཨ་མི་རི་ཀའི་དབུས་གཞུང་གི་ཆ་ཤས་ལས་ཁུངས་འགའ་ཞིག་གི་ཆེད་དུ་སྔོན་རྩིས་འགྲོ་གྲོན་གྱི་ཁྲིམས་འཆར་འདིའི་ཐོག་ལ་གཟའ་པ་སངས་ཀྱི་སྔོན་དུ་དུས་བཀག་ཚད་འཇལ་ཐོག་ལ་ཐག་གཅོད་གནང་དགོས་ཀྱི་ཡོད་པ་དང་ད་ག་ནང་བཞིན་ཨ་མི་རི་ཀའི་དབུས་གཞུང་གི་ལས་ཁུངས་སྤྱི་ཡོངས་ཀྱི་སྔོན་རྩིས་འགྲོ་གྲོན་ཁྲིམས་འཆར་དེ་གཟའ་འཁོར་གཅིག་གི་རྗེས་སུ་མོས་མཐུན་ཐག་གཅོད་གནང་དགོས་པའི་དུས་བཀག་གི་གནོན་ཤུགས་ཆེན་པོ་ཞིག་ལ་གདོང་ལེན་གནང་བཞིན་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན། ཨུ་རུ་སུས་ཡུག་ཀེན་གྱི་ཐོག་ལ་དམག་འཁྲུག་འདིས་ལོ་གསུམ་གྱི་ནང་ལ་དུས་མཚམས་སུ་སླེབས་ཡོད་པའི་སྐབས་འདི་ལ་ཨ་མི་རི་ཀས་ཡུག་ཀེན་ལ་དམག་དོན་གྱི་རྒྱབ་སྐྱོར་གྱི་རོགས་དངུལ་གྱི་ཐད་ལ་དཀའ་ངལ་འཕྲད་སྲིད་པའི་སྐོར་ལ་འདི་གའི་གསར་འགོད་པ Carla Babb ཀྱིས་བཏང་པའི་གནས་ཚུལ་དེ་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨ་རིའི་གྲོས་ཚོགས་ཀྱིས་རྒྱལ་སྲུང་ཐད་ཀྱི་སྔོན་རྩིས་ད་དུང་གཏན་འབེབས་བྱས་མེད་ལ་ཡུག་ཀེ་རན་ལ་དམག་དོན་རོགས་སྐྱོར་བྱ་ཕྱོགས་སུ་ཡང་གྲོས་ཚོགས་འོག་མས་འོས་ཤོག་འཕངས་མེད་ན་ཡང། ཨ་རིའི་དམག་སྡེ་གིས་ཡུག་ཀེ་རན་གྱི་མི་ལ་སྦྱོང་བརྡར་སྤྲོད་རྒྱུར་རྩིས་རྒྱག་བཞིན་པ་རེད།
འདི་ནི་ལས་དོན་གལ་ཆེན་ཞིག་རེད་ང་ཚོས་སྣང་མེད་དུ་བསྐྱུར་མི་རུང་དེ་བས་ང་ཚོས་དམག་སྡེ་དང་བཅས་པའི་དཀའ་ངལ་འདི་ཐག་གཅོད་རྒྱུར་ངེས་པར་དུ་གྲོས་མོལ་མགོ་འཛུགས་བྱ་དགོས། འདིས་དམག་སྡེ་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ངེས་རེད་ཟེར། ཨ་རིའི་སྐམ་དམག་གི་དམག་དཔོན་ནས་ཨ་རིའི་རླུང་འཕྲིན་ཁང་དུ་བཤད་དོན་ལ་གལ་ཏེ་འགྱུར་བ་ཞིག་མ་བཏང་ཚེ་ཡུག་ཀེ་རན་ལ་རྒྱབ་སྐྱོར་དང་བྱང་ཆིངས་ཀྱི་མཉམ་དུ་དམག་སྦྱོང་བྱ་རྒྱུ་ཚུད་པས་ཨ་རིའི་སྐམ་དམག་གི་ཡོ་རུབ་དང་ཧྥེ་གླིང་གི་དམག་དོན་འགྲོ་སོང་མ་དངུལ་རྫོགས་འགྲོ་ངེས་རེད་ཟེར། ཨ་རིའི་རྒྱལ་སྲུང་ལྷན་ཁང་གི་གསར་འགྱུར་དྲུང་ཆེ་ཡིས་ཀྱང་མ་དངུལ་གྱི་གནད་དོན་གྱིས་ཉེན་བརྡ་གཏོང་གི་ཡོད་པར་བཤད་འདུག། འདི་ལ་བརྟེན་ནས་ང་ཚོ་ཉམ་ཆུང་རུ་ཕྱིན་ཡོད་ལ་ང་ཚོ་དེང་རབས་ཅན་དུ་ཡང་འགྱུར་ཐུབ་མེད་ཅིང་བརྒྱུད་རིམ་མཐའ་དག་བསྒྱུར་མི་ཐུབ་ལ། འདི་ནི་ལག་པ་བཀྱིགས་ནས་དམག་འཐབ་བྱེད་པ་དང་འདྲ་ཟེར།

གལ་ཏེ་ཡུག་ཁི་རན་གྱི་སྲུང་སྐྱོབ་ལ་མཁོ་བའི་འབར་རྫས་སོགས་འབྱོར་ཡོད་ཚེ་ཨ་བུ་ཌི་བུ་ཁ་གྲོང་ཁྱེར་ཁོ་ཚོའི་ལག་ནས་ཤོར་ཡོད་མི་སྲིད་ཟེར། བསམ་ཚུལ་འདིའི་ཐད་ཨ་རིའི་རྒྱལ་སྲུང་ལྷན་ཁང་གི་གསར་འགྱུར་དྲུང་ཆེ་ཡིས།
ང་ཡང་བཤད་སྟངས་དེར་འཐད་པ་ཡིན། ཨ་བུ་ཌི་བུ་ཁ་རུ་ཡུག་ཁི་རན་གྱི་དམག་ཕྱིར་འཐེན་བྱས་པ་ནི་གྲོས་ཚོགས་ཀྱི་ལས་དོན་ཐག་མ་ཆོད་པས་རེད། དེ་གཉིས་ཐད་ཀར་འབྲེལ་བ་འདུག་ཟེར།

རྣམ་པ་ཚོ་ཁམས་བཟང། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་ཡོད་པའི VOA ཨ་རིའི་རླུང་འཕྲིན་ཁང་ཡིན། ང་ཚོའི་བརྙན་འཕྲིན་དང་རྒྱང་བསྒྲགས་ཅིག་ཅར་གཏོང་བའི་ཀུན་གླེང་གི་ལས་རིམ་ལ་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་རྒྱུ་དང་ང་ཚེ་རིང་སྐྱིད་ཡིན། ཐེངས་འདིའི་ང་ཚོའི་ཀུན་གླེང་ལས་རིམ་གྱི་ནང་དུ་ཡོ་རོབ Belgium དུ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་ཞེས་པ་ཚོགས་ཡོད་པ་དེའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐད་ལ་བགྲོ་གླེང་ཞུ་གི་ཡིན། ཐོག་མ་དེ་ལ་ད་ལྟ་རྒྱལ་སྤྱིའི་གསར་ཁང་ཁག་གིས་གླེང་གཞི་ཆེན་པོ་ཆགས་ཡོད་པ་རྒྱ་ནག་གི་གསང་བའི་ཡིག་ཆ་ཕྱི་གྱར་བྱུང་ཡོད་པ་དེའི་སྐོར་ནས་བགྲོ་གླེང་ཞུ་གི་ཡིན། ད་རྒྱབ་ལྗོངས་ཏོག་ཙམ་ཞུ་བ་ཡིན་ན་ཉེ་བའི་ཆར་རྒྱ་ནག་གཞུང་དང་མཉམ་ལས་ཀྱི་གན་རྒྱ་བཞག་ཡོད་པའི་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་ན་ཡོད་པ་ཨན་ཞུན་དྲ་ཇག་བརྡ་འཕྲིན་ཁང་ནས་ད་ཡིག་ཆ་མང་པོ་ཅིག་ཕྱི་གྱར་བྱུང་ཡོད་པ་ལས་གཙོ་བོ་དེ་རྒྱ་ནག་གི་དྲ་ཇག་བརྡ་འཕྲིན་ཁང་དེ་ལ་རྒྱལ་ཁབ་གཞན་པའི་གཞུང་འབྲེལ་སྲིད་དོན་དང་ཚོང་ལས། ཤེས་རིག་སོགས་ཀྱི་ཡིག་ཆ་རྐུན་འཁྱེར་བྱེད་དུ་བཅུག་པ་དང་དྲ་ལམ་གྱི་མི་སྣ་རྩད་གཅོད་བྱེད་རྒྱུའི་ལས་ཀ་སྐོར་བ་ལ་སོགས་པ་རྒྱ་ནག་གི་དྲ་ལམ་ནས་མི་དམངས་སྟངས་འཛིན་བྱེད་སྟངས་སོགས་ཚུད་འདུག་དེ་ཡིན་པའི་སྐབས་ལ་དེ་རིང་ང་ཚོས་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་གསང་བའི་ཡིག་ཆ་ཕྱི་ལོགས་ལ་བསྐྱལ་བ་དེའི་ཞིབ་ཕྲའི་སྐོར་ནས་བགྲོ་གླེང་ཞུ་གི་ཡིན། ཐེངས་འདིའི་ཀུན་གླེང་ལས་རིམ་གྱི་ནང་དུ་ད་ལྟ་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་ཆེད་ལས་པ་སྲི་ཐར་བློ་བཟང་རྒྱ་མཚོ་ལགས་གདན་འདྲེན་ཞུས་ཡོད་བློ་བཟང་ལགས་བཀྲ་ཤིས་བདེ་ལེགས། ཚེ་རིང་སྐྱིད་ལགས། ཨ། ཐོག་མ་དེ་ལ་བློ་བཟང་ལགས་ད་ལྟ་འདི་རྒྱལ་སྤྱིའི་ནང་ལ་ད་ལྟ་འདི་གསར་འགྱུར་བརྒྱུད་ལམ་ཁག་མང་པོ་ལ་བགྲོ་གླེང་ཤུགས་ཆེན་པོ་བྱེད་ཀྱི་འདུག་ད་ཧྲང་ཧའེ་གྲོང་ཁྱེར་ནང་ཡོད་པའི་ཨན་ཤུན་ལབ་ཡག་གི་ད་བརྡ་འཕྲིན་བཟོ་ལས་ཁང་ལབ་ན་འདྲ་གཙོ་བོ་དེ་རྒྱ་སྐད་གི་ནང་ལ་ཧི་ཁི་དང་ཨ་ནི་ང་ཚོའི་དབྱིན་ཇི་སྐད་གི་ནང་ལ Hacker ལབ་ཡག་དེ་འདྲའི་གི་ད་བཟོ་ལས་ཁང་ཅིག་རེད་འདུག་ད་དེ་ལ་བོད་སྐད་གི་ནང་ལ་དྲ་ཕྱི་བརྡ་འཕྲིན་བཟོ་ལས་ཁང་ལབ་ནས་བསྒྱུར་གྱི་འདུག་ཡིན་ནའི་དེ་ཏག་ཏག་ཅིག་བསྡད་གི་ཡོད་མེད་ཧ་གོ་མི་འདུག་དེ་གཙོ་བོ་དེ། ག་འདྲ་ཕྱི་ལོགས་ལ་གོ་ཚུལ་དེ་ཡིག་ཆ་དེ་ཕྱི་ལོགས་ལ་ཤོར་བ། ཨོས་ཨ་བཀྲ་ཤིས་བདེ་ལེགས་ཚེ་རིང་སྐྱིད་ལགས། ད་ད་ཚེ་རིང་སྐྱིད་ལགས་གསུངས་པ་ནང་བཞིན་ད་ལྟ་ཨན་ཤུན་ལབ་ན་ད་དེ་ཡང་རྒྱ་ནག་གི་རྒྱ་སྐད་ཀྱི་ཚིག་ནང་ལོགས་ད་བོད་བོད་འདང་བཞིན་པ་ད་རྒྱལ་སྤྱིའི་ནང་ལོགས I-Soon འགྲོ་བཞིན་ལབ་གི་འདུག་རོགས། ད་འདི་གི་ཡིག་ཆ་དེ་ཕྱི་ལོགས་ལ་འགྲོ་སྟངས་བརྗོད་ལ་ད་འདི་ལ་མང་པོ་ཞིག་ཚོད་དཔག་མ་འདྲ་མ་འདྲ་མང་པོ་བྱེད་ཀྱི་འདུག་ད་ཚོད་དཔག་བྱེད་སྟངས་འདི་ད་དཔེ་མཚོན་འགྲོ་གཅིག་གི་ནང་གཅིག་ག་ཞུ་ལབ་ན་ད་ཚོང་ལས་སྡེ་ཚན་ལབ་ནའི་རེད་ད་ད་དེ་རྒྱབ་བཅོལ་བྱེད་མཁན་གྱི་ཚོང་ལས་སྡེ་ཚན་འབྱོར་བ Hacking གི་ཚོགས་པ་དེ་གི་ཨ་ནི་ནང་ལོགས་ཀྱི་ལས་བྱེད་ཅིག་ཁོ་རང་གི་ད་དཔལ་འབྱོར་གནས་སྟངས་ཡིན་ནའི་རེད་འདོད་པ་མ་ཁེངས་ནས་དེ་འདྲས་བྱེད་པ་གཅིག་ཞུ་ངེས་ཅིག་འདུག་ར་གཉིས་པ་ཅིག་ག་ཞུ་ལབ་ན་ཡང་ཚོང་ལས་ཁོ་རང་ད་རྒྱ་ནག་ནང་ལོགས་ལ་ཚོང་ལས་སྡེ་ཚན་ཆུང་ཆུང་ཅིག་མང་པོ་དཔེ་ཡོད་ར་དེ་འདྲས Hacking ཚོགས་པ་དེ་འདྲས་ཨ་ནི་ཡང་ཕར་ཚུར་འགྲན་བསྡུར་བྱེད་དུས་སྐབས་ལ་ཨ་ནི་ཕར་ཚུར་ཡང་ཡིག་ཆ་རྐུ་མ་བརྒྱབ་ནས་ཡང་ཕྱི་ལོགས་ལ་ཤོར་སྐྱོར་དེ་འདྲས་ཀྱི་གནས་སྟངས་འགྲོ་གཅིག་གང་ལ་ཞུས་ངེས་འདུག་རོགས། འདི་དང་མཉམ་དུ་ཡང་གསུམ་པ་གཅིག་ག་ཞུ་ལབ་ན་ཡང་ཕྱིའི་རྒྱལ་ཁབ་ཅིག་གིས་ཚོང་ལས་དེའི་ནང་ལོགས་ལ་ཡིག་ཆ་འདི་རྐུ་མ་བརྒྱབ་ནས་མར་བཏོན་བཏོན་པའི་རྣམ་པ་ཞིག་འདུག་ར། ཡིན་ནའི་ཉམས་ཞིབ་པ་མང་ཆེ་གིས་ཚོད་དཔག་བྱས་ད་འདི་རེད་ལབ་ནས་ཁོ་རང་ཚོ་ཁུངས་སྐྱེལ་ཐུབ་མི་འདུག་ར་ཡིན་ནའི་ཚོད་དཔག་བྱེད་དུས་སྐབས་གཙོ་བོ་དེ་ག་ཞུ་ལབ་ན་ཚོང་ལས་སྡེ་ཚན་རང་ནང་ལོགས་ཀྱི་ལས་བྱེད་ཅིག་ཚོང་ལས་འདི་འདོད་པ་མ་ཁེངས་པའི་གི་རྣམ་པ་འདི་ཤུགས་ཆེན་པོ་འདུག་ལབ་ཀྱི་འདུག་གང་ཡིན་ཟེར་ན་ཁོ་རང་ཚོས་འདི་ལ་འདི། Analyze། བྱས་ནས་ཡིག་ཆ་འདོན་སྟངས་དང་ཡིག་ཆ་ག་རེ་ག་རེ་བཏོན་ཡོད་མེད་འདི་ལ་གཞི་བཞག་དུས་སྐབས་ལ་འདི་གི་ལས་བྱེད་རང་རེད་འདུག་འགྲོ་ཞུ་ཞུ་གི་འདུག་ད་ཡིན་ནའི་འདི་ལ་ཁུངས་སྐྱེལ་ད་ཁག་པོ་བྱེད་ཀྱི་རོགས། ལགས་སོ་ཨ་ནི་ཡིག་ཆ་དེ་ཚོ་དང་ཐོག་དེ་ལ་ད་ཕྱི་ལོགས་ལ་བཀྲམ་དུས་སྐབས་ལ་སྡིངས་ཆ་གཅིག་དགོས་གི་ཡོད་རོགས་སྡིངས་ཆ་ག་བ་ཆགས་འདུག། ད་འདོན་ས་དེ་གཙོ་བོ་དེ་ཡིག་ཆ་དེ་མར་འདོན་ས་དེ་ད་ད GitHub ཡོད་རོགས་རྒྱལ་སྤྱིའི་གི་ད་ད་ད Hacking ལབ་ནའི་རེད་ད་ད Code བྲི་ས་གི་ད

རྒྱ་ནག་གི་ས་གནས་སྲིད་གཞུང་གཅིག་བྷི་ནམ་གྱི་ཕྱོགས་ཁར་ལོག་པ་རེད་ད་ང་ཚོས་འདི་འདྲི་སྐྱེས་ཀྱི་དྲ་ཚིགས་དེ་འདྲའི་གི་སྒང་ལ་འགྲོ་ཆེད་ཡིག་ཆ་རྐུ་མ་རྒྱག་གི་ཅིག་ཡ་དང་ད་ག་ནང་བཞིན་གི་ཡ་ད་ལྟ་ཡ་དེ་འདྲའི་དེ་ལ་ད་ལྟ་རྒྱ་སྒོར་ཁྲི་བཅུ་ཅིག་རེད་ལབ་གི་འདུག་ད་ག་ནང་བཞིན་གི་ཡ་ཨོ་ང་ཚོ X དྲ་ཚིགས་གི་ནང་ལ་མི་འདི་འདྲའི་གི་གནས་ཚུལ་སྤེལ་གི་སྡོད་མཁན་འདིའི་གི་རྒྱབ་ལྗོངས་ད་དེ་འདྲའི་འཚོལ་དགོས་གི་འདུག་ལབ་ནས་དེ་འདྲའི་ཁོ་ཚོ་ལ་ལས་ཀ་སྐུལ་ཨ་ནི་ཁོ་ཚོ་གི་དེ་ཚོ་བཙལ་ཡ་དང་ཨ་ནི་དྲ་ལམ་ནས་ད་གསང་བ་གི་ཐོག་ནས་རྐུན་འཁྱེར་བྱེད་ཡ་དང་ཡང་ན་ཡིག་ཆ་བསྡུ་གི་ཡོད་རྒྱུ་དེ་འདྲའི་རེད་ཤ་ད་སྒང་ནས་བློ་བཟང་ལགས་ཀྱིས་གསུངས་སོང་སྤྱིར་བཏང་གནས་ཚུལ་འདི་འདྲའི་མང་པོ་ཅིག་རྒྱལ་སྤྱིའི་ནང་ལ། ད། ཡོངས། ཡོངས་གྲགས་གསང་བ་འདྲ་བོ་ལབ་གི་རེད་ཚང་མས་དེ་འདྲའི་རེད་ལབ་ནས་བཤད་གི་ཡོད་རེད་དེ། བདེན་དཔང་འདྲ་བོ་དང་ར་སྤྲོད་དེ་འདྲའི་གང་ཡང་རྙེད་ཡོད་པ་མ་རེད་ལབ་གི་འདུག་ད། ད་ང་ཚོས་གསར་འགྱུར་བརྒྱུད་ལམ་ཁག་ཐོན་པའི་ནང་དུ་ད་ཨ་རིའི་ཨེཕ་བྷི་ཨའི་འདི་ཚོ་གི་ཡིན་ན་ད་ད་ཡིག་ཆ་འདི་ལ་ཧ་ལས་པ་དོ་སྣང་བྱེད་གི་འདུག་ལབ་གི་འདུག་རྒྱལ་སྤྱིའི་ནང་ལ་ཡིག་ཆ་འདི་ལ་འདི་འདྲའི་དོ་སྣང་བྱེད་དགོས་ཡ་རྒྱུ་མཚན་ག་རེ་ཡིན་ན།
ད་དེའི་རྒྱུ་མཚན་དེ་གཅིག་དེ་ཆགས་འདུག་གང་ཡིན་ཟེར་ན་ད་ལུང་པ་མང་པོ་རྒྱ་ནག་ནང་ལོགས་ལ་རྒྱུན་དུ་ད་དྲ་རྒྱའི་གི་ད་རྐུ་མ་རྒྱག་ཡ་ཡིག་ཆ་ཡིན་ནའི་རེད་ད་དྲ་རྒྱའི་ནང་ལོགས་ལ་ད་འཇབ་རྒོལ་བྱས་དེ་འདྲའི་ད་རྒྱ་ནག་ཆེ་ཤོས་རུ་ཆགས་ཀྱི་ཡོད་རེད་རྒྱལ་སྤྱིའི་གི་ཚོང་ལས་སྡེ་ཚན་ཡིན་ནའི་རེད་གི་ད་རྒྱ་རྒྱལ་སྤྱི་ནང་ཡོད་ལུང་པ་མང་པོ་ཅིག་ལྷན་ཁང་ད་གཞུང་འབྲེལ་མ་ཡིན་པ་ཚོགས་པ་ད་དེ་མང་པོ་ཅིག་ནང་ཆགས་ཀྱི་ཡོད་ནའི་དེ་གི་རྒྱབ་ནས་ག་འདྲས་བྱེད་ཀྱི་ཡོད་མེད་ཅོ་ར་དེ་མང་ཆེ་ཚོད་དཔག་རེད་ཨ། ཚོད་དཔག་བྱེད་པའི་སྐབས་ལ་མཚམས་མཚམས་ཏག་ཏག་ཐིག་གོ་རེད་མཚམས་མཚམས་ཏག་ཏག་ཐིག་གོ་མ་རེད། དཔེར་ན་དེ་འདྲ Supply Chain གྱི་རྙོག་དྲ་དེ་ནས་དེ་འདྲ་བྱེད་ཀྱི་ཡོད་རེད་ལབ་ནས་ཡང་ར་སྤྲོད་བྱེད་ཡ་དེ་ཁག་པོ་རེད། ད་དེ་འདྲས་ཀྱི་གནས་སྟངས་ཅིག་ཡོང་དུས་སྐབས་ལ་ད་རིང་གི་ཡིག་ཆ་དེ་ཐོན་ཡོང་དུས་སྐབས་ལ་མང་པོ་ཅིག་ད་འདི་ཞུ་གི་འདུག་དཔེ་ཆ་ཚིག་གཅིག་ག་རེ་བེད་སྤྱོད་གཏོང་གི་འདུག་ཟེར་ན State Craft ལབ་ཀྱི་འདུག། དེ State Craft ལབ་ན་ད་བོད་སྐད་ནང་ལོགས་འཐབ་ཇུས་འདྲ་བོ། ལུང་པ་ཅིག་གི་འཇབ་རྒོལ་བྱེད་སྟངས་ཀྱི་འཐབ་ཇུས་དེ་ཚང་མ་ཐོན་ཡོང་གི་ཡོད་རེད། ཨ་ནི་དེ་གི། ཕྱོགས་གཅིག་ནས་ལུང་པ་སུ་ཡིན་ནའི་སོ་སོ་ལུང་པ་དེ་གི་ཐབས་བྱུས་བྱེད་སྟངས་དེ་སྟོན་གི་མ་རེད། ད་ད་རེས་དེ་མར་ཐོན་འགྲོ་གི་ཡོད་རེད། གང་ལབ་ན་རྒྱ་ནག་གི་ནང་ལོགས་ལ་གཅིག་ཁྱད་པར་ཅིག་ག་རེ་འདུག་ལབ་ན། རྒྱ་ནག་གི་ཚོང་ལས་སྡེ་ཚན་དེ་འདྲས་ད་ད་ལྟ་ཐབས་བྱུས་བྱེད་འཇབ་རྒོལ་བྱེད་མཁན་གྱི་ད་ལྟ་ཚོང་ལས་སྡེ་ཚན་ཡོད་ར་དེ་ད་རྒྱ་ནག་གཞུང་ལས་ཀ་མཉམ་དུ་མང་པོ་བྱེད་ཀྱི་འདུག་ཨ། རྒྱལ་སྤྱིའི་ཀྱི་ལུང་པ་མང་པོ་ཅིག་ལ་སོ་སོ་རང་གི་ལུང་པ་རང་གི་གཞུང་ད་གཞུང་འབྲེལ་མ་ཡིན་པ་གི་ཚོང་ལས་སྡེ་ཚན་དང་མཉམ་དུ་ལས་ཀ་བྱེད་ཡ་དེ་ཁག་པོ་རེད། རྒྱ་ནག་ལ་དེ་མཉམ་དུ་ལས་ཀ་བྱེད་ཀྱི་ཡོད་དུས་སྐབས་ལ་ཐབས་བྱུས་དེ་མར་ཐོན་འགྲོ་གི་ཡོད་རེད། ཨ་འཐབ་ཇུས་དེ་ཐོན་ན་ཨ་འཐབ་ཇུས་དེ་ལས་ཀ་བྱེད་ཀྱི་མ་རེད་ད་འདིའི་གི་ཏེས་ཅིག་ད་རྒྱ་ནག་གཞུང་ཡིན་ནའི་ད་འདི་ཨོ་ད་འདི་དཀའ་ངལ་ཅིག་ཆགས་ཚོད་མ་ཟད་ཨ་རྒྱལ་སྤྱིའི་ནང་ལོགས་ཡོད་ད་ཨེཕ་བྷི་ཨའི་ཡིན་ནའི་རེད་ཨ་རི་ནང་ལོགས་ད་ཚོ་འདི་གི་གཞུང་ཡིན་ནའི་རེད་གཞུང་འབྲེལ་མང་པོ་ཅིག་གི་ཨོ་ད་འདི་ང་ཚོ་ལ་ད་རེས་གནས་ཚུལ་གསར་བ་ཅིག་མ་ཟད་ཨ་ནི་རྒྱ་ནག་གི་ནམ་རྒྱུན་ནས་ད་འཐབ་ཇུས་བྱེད་སྟངས་འདི་ག་འདྲས་མེད་ཧ་གོ་གི་འདུག་ཨ་འདི་ལ་དཔགས་པས་ཨ་ནི་ང་ཚོ་གདོང་ལེན་ག་འདྲས་བྱེད་དགོས་མེད་འདི་འདྲའི་བསམ་བློ་བཏང་ཡ་གི་ལམ་ཁ་ཅིག་ཆགས་ཀྱི་འདུག་ལབ། ལགས་སོ་ད་ལྟ་ཡིག་ཆ་དེ་ཚོ་གི་ནང་ལ་སྐོར་གཅིག་གི་ནང་ལ་དཔེ་བཞག་ན་གནམ་གྲུ་གཅིག་གི་ནང་ལ་རེད་བ་འགྲུལ་པ་ག་ཚོད་འགྲོ་གི་ཡོད་མེད་འགྲུལ་པ་དེ་ཚོ་རེ་རེ་རེ་རེ་གི་མིང་དང་ཨ་ནི་ད་སྐྱེས་ཚེས་སྐྱེས་ལོ་ཡིན་ན་འདྲ་གང་ལྟར་ཐོབ་ཐང་ལག་འཁྱེར་དང་དེ་ཚོ་ཚང་མ་ཡར་བསྡུ་དགོས་ཡ་དེ་འདྲའི་གི་ཁོ་ཚོ་ལ་ཚོང་ལས་དེ་འདྲ་ཡའི་བར་ཞེས་དེ་འདྲ་རག་ཡོད་ས་རེད་ད་ག་ནང་བཞིན་མི་དཔེ་མང་པོ་ཡིག་ཆ་བསྡུ་གི་ཡོད་རྒྱུ་གི་དེ་འདྲའི་གི་གནས་ཚུལ་འདུག་དེ་ཡིག་ཆ་དེ་ཚོ་བསྡུས་ནས་ག་རེ་བྱེད་དགོས་རེད་རྒྱ་མི་གི། ད་དེ་གཅིག་དེ་འདྲས་འདྲ་པོ་རེད་འདུག་དཔེ་མཚོན་གཅིག་དེ་དེང་སང་འདི་ཞུགས་དང open source intelligence ཞུ་ནས་རེད་ད་ཡིག་ཆ་མང་པོ་གཅིག་བསྡུ་རུབ་བྱེད་ནས་ཨཱ་ནི་ད་རྒྱ་ནག་ལ་དེ་འདྲ་འདི་ཡོད་ར social media གི་དེ་འདྲ་ང་ཚོ་སྤྱི་ཚོགས་དྲ་རྒྱའི་བརྒྱུད་ནས་ཨཱ་ནི་མི་གི་ལྟ་བ་འཁྱེར་སྟངས་དང་མི་གི་ལངས་ཕྱོགས་ད social media དེ་འདྲ་ཉི་མ་ཨ་རི་ལ་དེ་འདྲ་ལྟད་མོ་ཅིག་ཡོད་ཨ black mirror ཞུ་ཡས་ཅིག་ཡོད་དེ་ནང་ལོགས་ལ་ཨཱ་ནི་སྤྱི་ཚོགས་དྲ་རྒྱ་ནང་ག་རེ་ག་རེ་བྱེད་མེད་མི་གི་བསམ་བློ་བཏང་སྟངས་དང་དེ་འདྲས་ཧ་གོ་གི་རེད་ལབ་ཡས་ཅིག་ཡོད་ར་དེ་འདྲས་གི་བརྟག་ཞིབ་འདྲ་པོ་ཅིག་བྱེད་གི་འདུག་ཨཱ་ནི་འདི་ད་སྙམ་འདོག་ག་རེ་འདུག་ན། ཡིག་ཆ། རྒྱ་ནག་གི་ད་ལྟའི་གི་བསམ་བློ་བཏང་སྟངས་ནང་ལོགས་ལ་ད་རྒྱ་ནག་གི་འཕྲུལ་ཆས་ཀྱི་བསམ་བློ་བཏང་སྟངས་ནང་ལོགས་ལ་གཅིག་ག་རེ་འདུག་ལབ་ན་ཡང་ལུང་པ་གཞན་པ་བསམ་བློ་བཏང་སྟངས་མ་འདྲ་ཆགས་ཡིག་ཆ་གང་མང་མང་ལེན་དགོས་རེད་ཡིག་ཆ་ག་ཚོད་མང་ཨ་ནེ་ཨན་དུས་ཚོད་གཅིག་ལ་ང་ཚོས་གི་འཕྲུལ་ཆས་དེ་ཡར་རྒྱས་འགྲོ་དུས་སྐབས་ལ་ཡིག་ཆ་ཚང་མ་ང་ཚོས་གི་ཨན་བརྟག་ཞིབ་བྱས་ཨེ་ནེ་རེད་ནང་ལོགས་ཉམས་ཞིབ་བྱས་ཨེ་ནེ།

གཙོ་བོ་དེ་ཁོ་རང་ཚོས་ཀྱི་ཐབས་ཤེས་དེ་ག་རེ་ལབ་ན་བཙན་བྱོལ་ནང་ལོགས་ཡོད་པའི་གི་གནད་ཡོད་མི་སྣ་མང་པོ་ཅིག་གི་ལག་ཐོགས་ཁ་པར་ནང་འཛུལ་ནས་ཁོ་རང་ཚོས་ཡིག་ཆ་རྐུ་མ་རྒྱག་ཡ་དེ་རེད་འདུག་ད་ད་རིང་གི་སྙན་ཐོ་འདི་དང་ད་རིང་གི་ཡིག་ཆ་ཐོན་ཀྱོག་འདི་ནང་ལོགས་ལ་ཅིག་ག་རེ་བཏོན་འདུག་ལབ་ན་དེ་དུས་ཉིས་སྟོང་བཅུ་དགུ་གི་དེ་འདྲ་དྲ་འབུ་བཏང་མཁན་གྱི་བཏང་ས་དང་འབྲེལ་བ་བྱེད་ས་ཀྱི་དྲ་རྒྱའི་ཁ་བྱང་ཅིག་ཡོད་ར IP address ཞུ་གི་འདུག་དེ་ད་རིང་གི iSoon གི་ཡིག་ཆ་དེ་ནང་ཐོན་གྱི་འདུག་དེ་ཐོན་གྱི་ཡོད་དུས་སྐབས་ལ་ཨ་ནི་ང་ཚོ་ལ Poison Carp ཞུ་ར་དེ་དྲ་འབུ་བཏང་མཁན་དེ་ཁོ་ཚོ་ཡིན་ས་རེད་ལབ་ནས་ཡང་དེ་ཅིག་འབྲེལ་བ་ཅིག་ཆགས་གི་འདུག། ལགས་སོ་ད་ལྟ་སྒང་ནས་བློ་བཟང་ལགས་ཀྱིས་གསུངས་པ་ནང་བཞིན་ཉིས་སྟོང་བཅུ་དགུ་ལོ་གི་སྐོར་ཅིག་གསུངས་སོང་ད་ག་ནང་བཞིན་གྱི་ད་ལྟ་ཁོ་ཚོ་གི་ཡིག་ཆ་དེ་ཕལ་ཆེར། འདས་པའི་ལོ་ངོ་བརྒྱད་ཀྱི་ནང་ལ་ཁོ་ཚོ་ག་རེ་ག་རེ་བྱས་ཡོད་པ་མང་པོ་ཅིག་འདུག་གསུང་གི་འདུག་དེ་ཡིན་དུས་སྐབས་ལ། ད་ལྟ་ཡང་ད་ག་རིང་ཁོ་ཚོ་གི་གསར་ཁང་གི་གནས་ཚུལ་ཅིག་སྤེལ་སོང་དེ་ཚོའི་ནང་ལ་བོད་པ་དང་འབྲེལ་བ་ཡོད་རྒྱུ་ཡིག་ཆ་གཞན་པ་ཁ་ཤས་ཡོད་ས་རེད་གཞན་པ་ག་རེ་ག་རེ་འདུག།

PNG file རེད་པར་ཡིན་དུས་སྐབས་ལ་ཨན་རྒྱ་སྐད་ནང་ལོགས་ཡིན་དུས་པར་ཡིན་དུས་སྐབས་ལ་ཨན་འདིས་རྒྱ་ཡིག་ཡག་པོ་དཔེ་མགོ་ཚོད་པ་མ་ཟད་ཨན་ཡང་འཕྲུལ་ཆས་ཀྱི་འགྲོ་སྟངས་དང་ཡང་ད་ལྟ་དྲ་རྒྱའི་གི་བདེ་འཇགས་ཀྱི་འགྲོ་སྟངས་ཚང་མ་ཧ་གོ་མཁན་མི་ཞེ་དྲགས་མེད་དུས་སྐབས་ལ་ད་འདི automate བྱས་ཏེ་ཁག་པོ་འདྲ་པོ་ཆགས་གི་འདུག་ཨན་འདི་ཡིན་དུས་སྐབས་ལ་ད་ང་ཚོ Tibet Action ནས་ང་ཚོ་ད་ལྟ་བོད་དོན་ལས་འགུལ་ལྟེ་གནས་ཁང་རེད་ང་ཚོ་ལས་ཁུངས་ཀྱི་ལས་བྱེད་མང་པོ་ཅིག་འདི་རང་ག་ལ་བལྟས་བསྡད་ཡོད་ར་ཨན་ཡིན་ན་ཡང་ད་ལྟའི་གི་གནད་དོན་སྒང་ལ་ད་ལྟ་ཚེ་རིང་སྐྱིད་ལགས་གསུངས་པ་ནང་བཞིན་འདི་འདྲའི་གི་གནད་དོན་ཅིག་འདུག་ར་ད་གཅིག་བྱས་ན་འདི་ལས་མང་ག་ཡོད་རེད་བསམ་གི་འདུག།
ལགས་སོ་ད་ལྟ་གཅིག་དེ། དཔེ་ལབ་ན་རྒྱལ་སྤྱིའི་ནང་ལ་ད་ང་ཚོའི་རྩོམ་རིག་འགྲན་བསྡུར་དེ་འདྲ་ཡིན་ན་འདྲ་ཡང་ན། སྒྱུ་རྩལ་བརྩམས་ཆོས་ཡིན་ན་འདྲ་ཡང་ན་སྒྲུང་དེ་འདྲ་བྲིས་པ་ཡིན་ན་འདྲ་དེ་འདྲའི་གི་ནང་ལ་ཨ་ནི་ཅིག་བོད་པ་གཙོ་བྱས་པ་གི་ད་རྒྱ་ནག་གི་དབང་སྒྱུར་འོག་ན་ཡོད་པའི་མི་རིགས་ཁག་གི་གནད་དོན་དེ་ཚོ་ཡོང་བ་ཡིན་ན་དེ་ཉེན་ཁ་ཆེན་པོ་ཡིན་པ་དང་དེ་ཡོང་ཆོག་གི་མེད་པ་དང་དེ་འདྲའི་གི་ཡིག་ཆ་ཅིག་འགྲོ་གི་འདུག་རེད་བ་དེ་ཕལ་ཆེར་ད་ཡིག་ཆ་མང་པོ་ཡོད་དུས་སྐབས་ལ་ནང་གི་བཙལ་ཁག་པོ་ཡོད་རྒྱུར་དེ་ཕལ་ཆེར་གསར་ཁང་ཅིག་གི་དེ་འདྲའི་གི་གནས་ཚུལ་ཅིག་བཏོན་འདུག་བསམ་སོང་དེ་ནས་ད། ད་ལྟ་གི་རྒྱ་ནག་གི་ཡིག་ཆ་ཕྱི་ལོགས་ལ་ཤོར་ཡོང་རྒྱུ་འདི་གི་སྤྱིར་བཏང་ག་རེ་མཚོན་གི་ཡོད་རེད་ད། ཡིག་ཆ་འདི་འདྲའི་མང་པོ་ཅིག་དུས་ཚོད་འདི་འདྲའི་ཅིག་ལ་ཕྱི་ལོགས་ལ་ཤོར་ཡོང་ཡ་དེ་ད་ཤོར་སྟངས་སྒང་ནས་ཅིག་སོང་སོང་ཁོ་ཚོའི་ནང་ཁུལ་ནས་ཅིག་ཡིན་ས་རེད་གསུང་གི་འདུག་སྤྱིར་བཏང་འདི་གི་མཚོན་དོན་འདྲ་བོ་ག་འདྲའི་ངོས་འཛིན་བྱེད་ཀྱི་འདུག། ད་དེ་ཚེ་རིང་སྐྱིད་ལགས་ཀྱི་དེ་དྲི་བ་དེ་དངོས་གནས་འབྲེལ་གལ་ཆེན་པོ་ཞིག་འདུག་གང་ཡིན་ཟེར་ན་དེ་གི་རྒྱ་ནག་ནང་ལ་འགྱུར་བ་ཅིག་འགྲོ་གི་ཡོད་པ་ཅིག་ཁ་གསལ་བོ་འདྲ་བོ་ཞིག་མཐོང་གི་འདུག་ད་ང་རང་སྒེར་གྱི་བསམ་ཚུལ་རེ་བ་ཞུས་ན་རོགས་གང་ཡིན་ཟེར་ན། ད་ལྟ་བར་དུ་ལོ་བཅོ་ལྔ་ཉི་ཤུ་ནང་ལོགས་ལ་རྒྱ་ནག་གི་ད་ལྟ་འཇབ་རྒོལ་བྱེད་མཁན་དང་ཡིག་ཆ་རྐུ་མ་རྒྱག་མཁན་དང་དེ་འདྲའི་གི་ད་ཚོང་ལས་སྡེ་ཚན་ཞུས་ནས་རེད། རྒྱ་ནག་གཞུང་ཞུས་ནས་རེད་ད་འདི་ཚོ་མཉམ་དུ་ལས་ཀ་བྱེད་ཀྱི་ཡོད་གནས་ཚུལ་མང་པོ་ཅིག་ཡོད་རེད་པ་ཡིན་ནས་ཕྱི་ལོགས་ལ་ཐོན་གི་ཡོད་གནས་ཚུལ་དཔེ་ཉུང་ཉུང་ད་ཉིས་སྟོང་བཅུ་བདུན་ལ་ད་ལྟ་ཝེ་པོ་གི་ད་ལྟ་འདི་ཞུ་ར་སྟངས་འཛིན་བྱེད་སྟངས་ནང་དོན་སྟངས་འཛིན་བྱེད་སྟངས་ཀྱི་ཡིག་ཆ་ཆུང་ཆུང་ཅིག་ཐོན་དུས་དུས་རྒྱལ་སྤྱིའི་ནང་ལ་ཧང་འདྲ་བོ་སངས་ཡ་གི་གནས་སྟངས་འདྲ་བོ་ཆགས་ཡོད་ར་དེ་འདྲའི་གནད་དོན་འདི་ཚོ་དཔེ་ཉུང་ཉུང་ཐོན་གི་འདུག

རྒྱ་ནག་གཞུང་གིས་སྟངས་འཛིན་བྱེད་ཐུབ་ཀྱི་ཡོད་ནའམ་མེད་ནའམ་དྲི་བ་ཞིག་གླེང་གི་འདུག་གང་ཡིན་ཟེར་ན་འདི་གི་དཔེ་མཚོན་དེ་འདི་གཅིག་པོ་རེད་མི་འདུག་དཔེ་མཚོན་གཞན་དག་ཅིག་ག་འདུག་ལབ་ན། ད་ལྟ་ཉེ་ཆར་ཉིས་སྟོང་ཉི་ཤུ་རྩ་གསུམ་ནང་ལོགས་ལ་ད་ལྟ Japan ནས་བཏོན་པའི་གི་ཡང་འདི་ཅིག་ཡོད་རེད་སྙན་ཐོ་ཅིག་ཡོད་རེད་སྙན་ཐོ་འདི་ནང་ལོགས་ལ་ཉམས་ཞིབ་ཁང་ཅིག་གིས་ག་བཏོན་ལབ་ན་རྒྱ་ནག་ནས Credit Card རྫུན་མ་པད་ཤག་རྐུ་མ་རྒྱག་ཡས་གི་གནས་སྟངས་ཅིག་ཡོད་རེད་པ། ད་འདི་གི་ཡང་གནས་སྟངས་འདི་ལྟ་དུས་སྐབས་ལ་རྒྱ་ནག་གི་ཚོང་ལས་སྡེ་ཚན་ལབ་ནས་རེད་ད་ལྟ་འཇབ་རྒོལ་བྱེད་མཁན་གི་མི་མང་པོ་དཔེ་ཡོད་པ་བྱས་ཨ་འདི་ཚོ་ཚང་མ་ཡང་རྒྱ་ནག་གཞུང་དང་འབྲེལ་བ་དམ་ཟབ་ཞིག་ཡོད་པའི་རྣམ་པ་ཅིག་འདུག་ཡིན་ནས་ད་འདི་ཡང་མཚམས་མཚམས་ཕྱི་ལོགས་ལ་མེད་པ་བྱས་ནང་ལོགས་ལ་དཀའ་ངལ་འཕྲད་ཡས་ཀྱི་གནས་སྟངས་ཅིག་ཡོད་པ་གི་གནས་ཚུལ་ཅིག་ཆགས་ཀྱི་འདུག་ར་ཨ་འདི་འདྲའི་བྱེད་དུས་སྐབས་ལ་ད་འདི་ལུང་པ་ནང་ལོགས་ལ་འགྱུར་བ་ཅིག་འགྲོ་གི་ཡོད་ན་མ་ཤེས་འདི་ཚོ་ཕྱི་ལོགས་ལ་ཐོན་ཡས་འདི་ཁག་པོ་དཔེ་ཆགས་ཀྱི་འདུག་ཨ་འདི་ཡིན་དུས་སྐབས་ལ་མི་འདོད་པ་ཁེངས་ཀྱི་མེད་པ་ཅིག་ལས་བྱེད་མང་པོ་ཅིག་གི་ད་དཔལ་འབྱོར་གནས་སྟངས་ཡིན་ནས་རེད་ཨ་ད་རིང་གི་ཡིག་ཆ་འདི་ནང་ལོགས་ལ་ཡང་ཡིག་ཆ་ཁ་ཤས་ག་རེ་བཀོད་འདུག་ལབ་ན་ཡིག་ཆ་འདི་ནང་ལོགས་ལ་ཨའི་སུན་ནང་ལོགས་ཀྱི་ལས་བྱེད་ཁོ་རང་ཚོར་འདོད་པ་མ་ཁེངས་པ་དཔལ་འབྱོར་གྱི་གནས་སྟངས་ཡིན་ནས་རེད་འདོད་པ་མ་ཁེངས་པ་ལས་ཀ་ལ་འདོད་པ་མ་ཁེངས་པ་དེ་འདྲའི་གི་གནད་དོན་མང་པོ་ཅིག་འདི་ནང་ལོགས་ལ་བཀོད་ཡོད་དུས་སྐབས་ལ་འདི་གི་ཅིག་འགྱུར་བ་ཅིག་འགྲོ་གི་ཡོད་པ་དེ་ཁ་གསལ་བོ་རེད་བསམ་གི་འདུག་ཨ་འགྱུར་བ་དེ་ཕྱོགས་གཅིག་ནས་ལྟ་དུས་སྐབས་ལ་འདི་རེད་བསམ་གི་འདུག་རྒྱ་ནག་གཞུང་གི་ཕྱོགས་གཅིག་ནས་འདི་ཚོ་མང་པོ་ཅིག་དང་པོ་གློད་བཞག་པ་གློད་ཚར་དུས་སྐབས་ལ།

East Turkestan ཡིན་ནའི་རེད་ཡང་རྒྱ་ནག་གི་ད་ལྟ་མནར་གཅོད་བཏང་བའི་གི་ལུང་པ་མང་པོ་ཅིག་ཡོད་ར་དེ་འདྲས་ཡིན་ན Tibet ཁོ་ར། དཀའ་ངལ་ཆེན་པོ་ཅིག་གནས་སྟངས་བྱས་ད་དེ་འདྲ་འགྲིག་གི་མེད་པའི་གི་གནས་སྟངས་བྱས་ཨ་འདི་ནང་ལོགས་གི་ཡིག་ཆ་བྱེད་སྟངས་ད་དེ་ཚོ་ད་རྒྱལ་སྤྱིའི་གི་ཁྲིམས་དང། དྲ་རྒྱའི་རང་དབང་དང་ཐོབ་ཐང་ད་དེ་ཚོ་ཚང་མ་མཐུན་གི་མི་འདུག་ལབ་ཀྱི་འདུག་ར་ད་ཡིན་ནས་ཡང་ཕྱོགས་གཞན་པ་ཅིག་ད་ངས་དེ་ཡང་རྒྱལ་སྤྱི་གི་ད་དེ་ཡང་ད་རིང་ཞུས་ནས་དེ་གལ་ཆེན་པོ་རེད་བསམ་གི་འདུག་ར་ཡང་རྒྱལ་སྤྱི་གི་ནང་ལོགས་ལ་ད་དྲ་རྒྱའི་རང་དབང་དང་ཐོབ་ཐང་དང་དེ་འདྲས་གི་ལྟ་དུས་སྐབས་ལ་ཁོ་རང་ཚོ་དེ་ཡང་ག་རེ་དང་མཉམ་དུ་ཏོག་ཙམ་སྦྱར་གི་འདུག་ལབ་ན་སྔོན་མ་ཉིས་སྟོང་བཅུ་བདུན་ཉིས་སྟོང་བཅུ་བདུན་ནང་ལོགས་ལ་ད་ལྟ FinFisher ལབ་ནས་ཡང་ཚོང་ལས་སྡེ་ཚན་ཅིག་ཡོད་ར Germany ལ་ཡོད་པའི་དེ་གི་ཡང་ལུང་པ་དེ་འདྲས་གི་ཚབ་ཞུས་ནས་ཡང་དེ་འདྲས་དྲ་འབུ་བཏང་ཡ་ད་དེ་འདྲས་གནས་ཚུལ་མང་པོ་དཔེ་ཅིག་ཡོད་ར་དེ་ད་གཅིག་པ་གཅིག་རྐྱང་ད་ལྟ་ཉིས་སྟོང་བཅུ་དགུ་ནང་ལོགས་ལ་ད་ལྟ NSO Group ཞུ་ཡ་ཅིག་ཡོད་ར་དེ་ད་ལྟ Israel ལ་ཡོད་པའི་དེ་གི་ཡང་རྒྱལ་སྤྱིའི་ནང་ལོགས་ལ་དེ་འདྲས་བྱེད་ཡ་གི། བྱ་ཁྱུ་བྱས་དང་དེ་འདྲའི་གི་གནས་སྟངས་མང་པོ་བྱུང། ད་ཁོ་རང་ཚོས་ག་ཞུགས་དང་དེ་ཚོ་ཚང་མ་འགྲིག་གི་མི་འདུག། ཨ་ལུང་པ་དེ་ཚོ་གི་འཕྲུལ་ཆས་དེ་ཚོ་བེད་སྤྱོད་བཏང་ནས་རྒྱལ་སྤྱིའི་གི་ཐོབ་ཐང་དང། འགྲོ་བ་མིའི་ཐོབ་ཐང་དང་འགལ་གི་འདུག་དེ་འདྲས་ཡོད་དུས་སྐབས་ལ་འདི་ལ་ཁྲིམས་ཁྲིམས་འཆར་ཡག་པོ་ཅིག་དགོས་འདུག་ཨ་གཉིས་པ། ལུང་པ་སུ་སུ་གི་བྱེད་གི་ཡོད་ན་འདི་ར་སྤྲོད་བྱེད་ཐུབ་ཡ་གི་ལམ་ཁ་ཅིག་འཚོལ་དགོས་འདུག། འདི་དཔེར་མཚོན་མཉམ་འབྲེལ་རྒྱལ་ཚོགས་ཡིན་ནའི་འདི་སྒང་དོ་སྣང་བྱེད་དགོས་འདུག་ལ་ངས་དེ་འདྲས་ཁ་ཤས་ཤིག་ཏུ་སྣང།
ལགས་སོ། ཨ་ནེ་བློ་བཟང་ལགས་ང་གཉིས་དུས་ཚོད་མང་པོ་མི་འདུག། ང་ལ་ལན་རྡོག་རྡོག་ཅིག། ཡིག་ཆ། གསང་བ་ཕྱི་ལོགས་ལ་ཤོར་ཡོད་རྒྱུག་གི་རྒྱ་ནག་གི་ཡིག་ཆ་དེའི་ནང་ལ་ང་ཚོ་བོད་པ་དེ་ཚོ་གི་དོ་སྣང་བྱེད་དགོས་ཡ་དེ་འདྲས་ག་རེ་འདུག། ད་དེ་དོ་སྣང་བྱེད་དགོས་ཡ་གཅིག་ག་རེ་འདུག་ལབ་ན། ད་ད་ཅིག་སྔོན་དུ་ཞུས་པ་ནང་བཞིན་ད་ད supply chain ཞུ་གི་རོགས། རྒྱ་ནག་གི་ལག་ཐོགས་ཁ་པར་རྒྱ་ནག་ནས་བཟོས་པའི་གི་འཕྲུལ་ཆས་དང་རྒྱ་ནག་ནས་བཟོས་པའི་གི། ལག་ཐོགས་ཁ་པར་ཡིན་ན་དེ་ཚོ་ང་ཚོ་བེད་སྤྱོད་གཏོང་ཡ་དེ་གཟབ་གཟབ་བྱེད་དགོས་ཡ་དཔེ་གལ་ཆེན་པོ་འདུག་གང་ཡིན་ཟེར་ན་འདི་ནང་ལོགས་ལ་དེ་འདི་བརྒྱུད་ནས་འདྲ་པོ་ཡོང་མ་སྲིད་པ་རེད་མི་འདུག་རོ། ཨ་འདི་འདྲས་གི་འཕྲུལ་ཆས་དེ་ཚོ་ད་ལྟ་བེད་སྤྱོད་གཏོང་གི་ཡོད་པའི་གི་གནས་གནས་དོན་འདི་ཡོད་དུས་སྐབས་ལ་ད་གཙོ་བོ་ང་ཚོ་བཙན་བྱོལ་ནང་ལོགས་ཅིག་ཡིན་དུས་སྐབས་ལ་རྒྱ་ནག་གི་ནས་བཟོས་པའི་གི་འཕྲུལ་ཆས་དེ་ཚོ་ང་ཚོ་ད་གཙོ་བོ་བདེ་འཇགས་རང་སྒང་བསམ་བཏང་ན་དེ་བེད་སྤྱོད་གཏོང་ཡ་མི་འདུག། ལགས་སོ། ཨ་ནེ། བློ་བཟང་རྒྱ་མཚོ་ལགས་དེ་རིང་ཀུན་གླེང་བརྙན་འཕྲིན་ལས་རིམ་ནང་ཕེབས་བྱས་ཉེ་བའི་ཆར་རྒྱ་ནག་གི་དྲ་ཕྱོགས་བརྡ་འཕྲིན་བཟོ་ལས་ཁང་ཞིག་ནས་ཡིག་ཆ་མང་པོ་ཅིག་ཕྱི་ལོགས་ལ་ཤོར་ཡོད་པ་དེའི་སྐོར་ནས་ཞིབ་ཕྲ་བཀའ་མོལ་གནང་བ་བཀའ་དྲིན་ཆེ། བཀའ་དྲིན་ཆེ། ཐེངས་འདི་ལ། འགྱུར་བ་ཆེ་བའི་དུས་འདིར། འཛམ་གླིང་གང་སར་ངེས་གཏན་མེད་པའི་རྣམ་པ་མང་དུ་མཐོང། ང་ཚོས་ཅི་ཞིག་ཐོས་པ་དེས་གང་ཞིག་མཐོང་བ་དེ་མཚོན་མི་ཐུབ། ང་ཚོས་གནས་ཚུལ་ངོ་མ་དེ་འཚོལ་སྒྲིག་བྱེད། ང་ཚོས་གནས་ཚུལ་གྱི་ཆ་ཤས་ཙམ་ལས་མ་བཤད་ན་ཡིད་ཆེས་བརླག་པར་འགྱུར། ཛ་དྲག་གི་དུས་སུ་ང་ཚོའི་ཕུགས་བསམ་དང་རེ་བ། ལེགས་ཚོགས་ཀྱི་འབྱུང་འགྱུར་ལ་བཅངས་པའི་མངོན་འདོད་ནི་གསར་སྤེལ་རང་དབང་ལ་རག་ལས་ཡོད། ཨ་རིའི་རླུང་འཕྲིན་ཁང་གིས་སྒྲོག་སྤེལ་བྱེད་བཞིན་པའི་གསར་འགྱུར་ལ། མི་མང་པོས་ཉེན་ཁར་མ་འཛེམས་པར་གསན་གཟིགས་བྱེད། ང་ཚོས་འཛམ་གླིང་གང་སར་སྦྲེལ་ཞིང། གསར་འགྱུར་ངོ་མ་གཟིགས་འབུལ་དང་རྒྱང་བསྲིངས་བྱེད། ཨ་རིའི་རླུང་འཕྲིན་ཁང་གིས་གསར་འགྱུར་ལེགས་ཉེས་གཉིས་ཀ་ཇི་མ་ཇི་བཞིན་སྤེལ་སྒྲོག་བྱེད་པ་ཡིན།
རྣམ་པ་ཚོས་མུ་མཐུད་ནས་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་བརྗོད་གཞི་གཉིས་པ་ལ་གསན་གཟིགས་གནང་རོགས། ཡུ་རོབ་སྦེལ་ཇམ་གྱི་ནང་དུ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་ཞེས་པ་དེ་ཉི་མ་གསུམ་གྱི་རིང་ལ་ཚོགས་ཡོད་པ་རེད་དེའི་ཐོག་ཏུ་རྒྱལ་ཁབ་བཞི་བཅུ་ལྷག་ནས་བོད་དང་བོད་མིའི་རྒྱབ་སྐྱོར་བ་སྐུ་ཚབ་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ཡོད་པ་བཤད་གི་འདུག་གང་ལྟར་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་བོད་ཀྱི་སྐུ་ཚབ་དོན་གཅོད་ཁག་གཞུང་འབྲེལ་མིན་པ་གི་ཚོགས་པ་སོགས་བོད་མི་ཕྱོགས་ནས་ཀྱང་མི་མང་པོ་ཅིག་ཚོགས་འདུ་དེ་ལ་བཅར་འདུག་ཐེངས་འདིའི་ཀུན་གླེང་གི་ནང་དུ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཉིན་གསུམ་གི་རིང་ལ་ཚོགས་པ་དེའི་སྐབས་ཀྱི་གྲོས་བསྡུར་གཙོ་བོ་ཅི་ཞིག་བྱས་ཡོད་པ་དང། ཚོགས་འདུ་གི་ལྟ་ཞིབ་ཕྲ་གི་སྐོར་ནས་བགྲོ་གླེང་ཞུ་གི་ཡིན། བརྗོད་གཞི་འདིའི་ཐོག་ལ། ཚོགས་འདུ་ལ་མཉམ་ཞུགས་གནང་མཁན་ཡུ་རོབ་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་གདན་འདྲེན་ཞུས་ཡོད་སྐུ་ཞབས་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས། སྐུ་ཞབས་ལགས། ཐོག་མར་དེ་ལ་ད་ལྟ། དེའི་ཚོགས་ཆེན་དེ། ཐེངས་དགུ་པ་རེད་འདུག་ཨ་སྔོན་མ་ཚོགས་འདུ་འདིའི་རིགས་དེ་ལ་སྐུ་ཞབས་ལགས་བཅར་མྱོང་ཡོད་པས་ད་ལོ་དེ་ག་འདྲས་བྱུང་སོང།
ཨའོ་ད་ལྟ་དེ་རེད་ད་ག་ང་ཚོ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་གསུངས་པ་རེད། གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ནས་བྱས་བྱས། ཐེངས་དགུའི་ནང་ལོགས་ལ་ད་ཐེངས་གཅིག་གཉིས་ཅིག་ཡང་བཅར་ཐུབ་ཡོད་མ་རེད་མ་གཏོགས་ནམ་རྒྱུན་ནས་ཚོགས་ཆེན་ག་པར་ཡོད་ནའི་བཅར་བསྡད་མཁན་ཅིག་ཡིན། དེ་བྱེད་དུས་ད་ད་ལན་སྦེལ་ཇེམ་ལ་ཉི་མ་གསུམ་གི་རིང་ག་དངོས་གནས་ཅིག་ང་རང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་ད་ཡོད་ན་མེད་ན་ཚང་མ་ལོག་ཕ་གིར་འཛོམས་བྱས་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཞེ་པོ་ཅིག་གིས་མཉམ་རུབ་བྱས་རྗེས་ཉི་མ་གསུམ་གི་རིང་ག་བོད་ཀྱི་རྩ་དོན་ཆེད་དུ་བགྲོ་གླེང་དངོས་སུ་གནང་བ་རེད། ཞེ་པོ་ཅིག་ཡག་པོ་བྱུང་སོང་བསམ་གྱི་ཡོད། གཙོ་བོ་གལ་ཆེ་ཤོས་དེ་ནི་མི་ང་རང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལྷན་ཁང་ནས་ཨ་ནེ་གོ་སྒྲིག་ཞུས་དེའི་སྒང་ལ་ཨ་ནེ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་དང་རྒྱལ་ཁབ་བཞི་བཅུ་ཞེ་གྲངས་ཅིག་ནས་ཕེབས། ཚོགས་མི་ཡིན་ན་ཡང་བརྒྱ་དང་བདུན་ཅུ་ཐམ་པ་གསུང་གི་འདུག་དེ་འདྲའི་ཞིག་ཕེབས་རྗེས་ང་ཚོ་བོད་པ་དང་ཕྱི་རྒྱལ་རོགས་ཚོགས་མང་པོ་ཅིག་ཉི་མ་གསུམ་གི་རིང་ག་བགྲོ་གླེང་ལྷུག་པོ་ཞེ་དྲག་གནང་སོང་ཞེ་དྲག་ཡག་པོ་བྱུང་སོང་བསམ་གྱི་ཡོད། ལགས་སོ། ཨ་ནི། ད་ལྟ། བོད་མི་མང་སྤྱི་འཐུས། ཐུབ་བསྟན་དབང་ཆེན་ལགས་སྤྱིར་བཏང་ཚོགས་འདུ་མང་ཆེ་ཤོས་ཅིག།

རྒྱལ་བ་རིན་པོ་ཆེའི་དགུང་ལོ་དགུ་བཅུ་ཐམ་པ་ལ་ཕེབས་ཀྱི་ཡོད་པ་ཡིན་དུས་མགྱོགས་པོ་ཨ་འདིའི་སྐབས་ལ་ད་ང་ཚོས་ག་རེ་ག་རེ་བྱེད་དགོས་ཀྱི་འདུག་རྒྱལ་སྤྱིའི་ཐོག་ནས་ག་རེ་བྱེད་དགོས་ཀྱི་རེད་ས་གནས་ས་ཐོག་ནས་ག་རེ་བྱེད་དགོས་ཀྱི་འདུག་འོ་དེ་འདྲའི་ཐོག་ནས་བཀའ་མོལ་གནང་སོང་ཨ་ནི་བོད་རྒྱ་ཞི་མོལ་སྐོར་དང་ད་ག་ད་བོད་ནང་ལ་ཡིན་པ་ནས་ད་ད་སློབ་ཕྲུག་མང་པོ་ཅིག་ས་ཡ་ཙམ་ཅིག་གིས་ཨ་ནི་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག། ཡན་ཆད་ནས་ཨ་ནི། སློབ་སྦྱོང་བྱས་མེད་པ་ཨ་ནི Colonial Boarding School བྱས་རྗེས་ཨ་ནི་ང་ཚོ་མཁས་དབང་རྒྱལ་ལོ་ལགས་ཕེབས་རྗེས་འདིའི་སྐོར་ལ་བཀའ་མོལ་གནང། ད་ག་འདྲ་བགྲོ་གླེང་ཉིན་མོ་གཅིག་ཨ་ནི་ཚོགས་ཆུང་མང་པོ་ཞིག་གི་ཐོག་ནས་གནས་ཚུལ་འདི་ཚོའི་ཐོག་ལ་བགྲོ་གླེང་ཞུས་པ་རེད། ལགས་སོ། དེ་ནས་སྐུ་ཞབས་ལགས་རྒྱུན་དུ་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་བརྗོད་གཞི་དེ་ཚོའི་སྒང་ལ་ང་ཚོའི་གསན་གཟིགས་གནང་མཁན་རྣམ་པ་ཚོ་གི་བསམ་ཚུལ་དང་དེ་ནས་ཡང་དྲི་བ་དེ་འདྲའི་ཡོད་པ་ཡིན་ན་ང་ཚོའི་ནམ་རྒྱུན་ཀུན་གླེང་ཐད་གཏོང་གི་སྐབས་སུ་དེ། སྐུ་མགྲོན་ལ་བཀའ་འདྲི་ཞུ་བ་དང་དེ་འདྲའི་ཡོང་གི་ཡོད་དེ་འདི་སྐབས་ལ་ང་ཚོས་དེ་རིང་ངོ་དེབ་ཀྱི་སྒང་ལ་ད་ལྟ་རྒྱལ་སྤྱིའི་བོད་དོན་ཚོགས་ཆེན་ཐེངས་དགུ་པ་ལ་ཕུལ་བའི་བསམ་ཚུལ་དང་དྲི་བ་ཁག་ཅིག་ཚུར་ཕྱོགས་བསྒྲིགས་བྱས་ཡོད་དེའི་ནང་གི་དང་པོ་དེ་ལ་ལྗོན་ལྗོན་ཟེར་བ་ཅིག་གིས་ད་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཚོ་ཚགས་ཚུད་པོ་ཡོང་ཐབས་ལ་བཙན་བྱོལ་གཞུང་དང་བོད་མི་རྣམ་པས་མཐུན་འགྱུར་རགས་རིམ་ག་རེ་སྦྱོར་དགོས་ན་ཡང་སྦྱོར་བ་ལས་བོད་མི་རྣམས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མིའི་ཁོངས་སུ་མཉམ་ཞུགས་མ་བྱས་ན་བཟང། བོད་མི་རྣམས་ཚོགས་མིའི་ཁོངས་སུ་མཉམ་ཞུགས་བྱས་པ་ཡིན་ན་ཚོགས་པ་དེའི་ཚོགས་མི་རྣམས་བོད་པ་ཤ་སྟག་ཆགས་པ་ལ་ཉེན་ཁ་ཆེན་པོ་འདུག་ལབ་ནས་བསམ་ཚུལ་གཅིག་བྲིས་བཞག། དེ་ནས་དེ་གི་དཔེ་བརྗོད་ལ་ད་ལྟ་ངོ་དེབ་གི་ནང་ལ་བྲིས་བ་ཡིན་ན་དཔེ་ལབ་ན་བོད་རང་བཙན་སློབ་ཕྲུག་ཚོགས་པ་ཡིན་ན་སྔོན་མ་ཕྱི་རྒྱལ་གི་སློབ་ཕྲུག་མང་པོ་ཅིག་ཡོད་ར་དེ་ཡིན་ན་ད་ལྟ་བོད་པ་མང་པོ་ཅིག་ཚོགས་མི་ཆགས་དུས་སྐབས་ལ་གྱུར་དུས་སྐབས་ལ་ལས་འགུལ་དང་དེ་འདྲའི་གི་ནུས་པ་ཇེ་ཞན་ལ་འགྲོ་གི་འདུག་ལབ་བྱས་དཔེ་བརྗོད་རིང་པོ་ཅིག་བྲིས་བཞག། དེ་ནས་དེ་ནས། ཚེ་དབང་མཆོག་གྲུབ་ལབ་ཡག་ཅིག་གིས་ཡ་བསམ་ཚུལ་བྲིས་ཡོད་རྒྱུ་དེའི་ནང་ལ་ད་ལོ་རེ་རེ་ལ་ཚོགས་འདུ་ཁ་ཤས་དང་གནད་ཡོད་མི་སྣ་ཁག་ལ་ཐུག་འཕྲད་ཙམ་ལས་ངོ་རྒོལ་སྐད་འབོད་སོགས་ཀྱི་ལས་འགུལ་ཁག་གང་ཡང་མ་བྱས་པར་བསྡད་པ་ཡོང་དུས་སྐབས་ལ་བོད་དོན་ནི་འཛམ་གླིང་མི་མང་གི་མདུན་དུ་མངོན་གསལ་མེད་པ་ཆགས་བཞིན་འདུག་ལ་བཙན་བྱོལ་གྱི་ནང་གི་བོད་མི་མང་པོ་གཅིག་གི་སེམས་ཤུགས་ཉམས་ཆག་འགྲོ་བཞིན་འདུག་དམིགས་བསལ་གྱིས་མི་རབས་གསར་པ་ཚོའི་སེམས་ནས། བོད་དོན་ཡལ་འགྲོ་གི་འདུག་ལབ་བྱས་ཡ་བསམ་ཚུལ་གཅིག་བྲིས་བཞག་དེ་ནས་འདིའི་རྗེས་ནས་ད་དྲི་བ་རེད་བཞག་སྐུ་ཞབས་ལགས་དྲི་བ་དེ་བཏང་མཁན་འཇམ་དབྱངས་མཐའ་ཡས་ཟེར་བ་ཞིག་གིས་དྲི་བ་གཉིས་བཏང་བཞག་དྲི་བ་དང་པོ་དེ་ཡིན་ན་བོད་དོན་ཚོགས་ཆེན་གི་སྐབས་ལ་གྲོས་ཆོད་ག་རེ་བཞག་ཡོད་པ་རེད་ལབ་བཞག་དེ་ནས་དྲི་བ་གཉིས་བ་དེ་ཡིན་ན་ཚོགས་ཆེན་འདིའི་སྐབས་ལ་བོད་དོན་རྒྱབ་སྐྱོར་བ་ལོ་གཞོན་པ་གི་རིགས་མང་པོ་མཉམ་ཞུགས་གནང་ཡོད་ན་ལབ་བཞག་འོང་དེ་གཉིས་ཆ་ལ་དྲི་བ་དེ་གཉིས་ཆ་ལ་བཀའ་ལན་རེ་གནང་རོགས།

ད་བོད་མིའི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་ཁག་དང་ང་ཚོ་བོད་པ་གང་མང་མང་ད་ལན་འདི་ལ་ང་ཚོ་གི་ད་ཕྱི་རྒྱལ་གྱི་སྐུ་ཚབ་དོན་གཅོད་རྣམ་པ་ཚང་མ་ལོག་ཕེབས་ཡོད་རེད། དེ་ནང་བཞིན་གྱི་གཞུང་འབྲེལ་མིན་པའི་ཚོགས་པ། ཨ་ནི་ད་བུད་མེད་ཚོགས་པ། གཞོན་ནུ་ཚོགས་པ། ཨ་ནི་སློབ་ཕྲུག་རང་བཙན་ཚོགས་པ་ཁོ་ཚོ་ཚང་མ་ལོག་མི་ད་ལན་ཕྱི་དྲིལ་ལས་ཁུངས་ནས་ཨ་བ་ཡ། ད་གཞུང་དང་གཞུང་འབྲེལ་མིན་པའི་ཚང་མ་ལོག་སྐད་བཏང། དེའི་སྒང་ལ་ད་ལྟ་ད V-TAG བྱས་བྱས་གཞོན་སྐྱེས་ཨ་ནེ་དེ་འདྲ་མང་པོ་ཞེ་པོ་ཅིག་སླེབས་ཡོད་རེད། དེ་ཡིན་དུས་ད་ང་ཚོས་བྱས་པ་ཡིན་ན། བོད་དོན་རྒྱབ་སྐྱོར་ཚོགས་པ་དེ་བོད་པ་མང་བ་ཡོད་པ་ཡིན་ན་བསམ་བློ་ཅིག་བཏང་ན་ཏག་ཏག་བསྡད་གི་ཡོད་མ་རེད། ད་བོད་པ་ཁྱོན་ནས་མེད་ན་ཡང་ཏག་ཏག་བསྡད་གི་མི་འདུག་ད་ལྟའི་ཆ་ལ་ཞེ་དྲག་ཡག་པོ་རེད་ཤག་ཆ་སྙོམས་འགྲོ་བྱས་འདུག་ཨ་ནི། དེ་འདྲའི་ཅིག་རེད་ད། དེ་ནི་ཤིང་གི་སྤུ། ད། ཨོ་ཀེ་ད་དྲི་བ་རོ་ཤིང་སྤུ་ནི། གྲོས་ཆོད་ག་རེ་བཞག་པ་རེད་ཟེར་གྲོས་ཆོད་ད་མང་པོ་ཞེ་པོ་ཅིག་རེད་ད། གྲོས་ཆོད་ཚང་མ་ལ་བཤད་པ་ཡིན་ན་ད་དུས་ཚོད་ཡོང་གི་མ་རེད། ཡིན་ན་ཡང་ད་དོན་ཚན་མང་པོ་ཞེ་པོ་ཅིག་བྱས། གལ་ཆེ་ཤོས་དེ་དོན་ཚན་བདུན། དུ་བཞག་ཡོད་རེད། ད action plan། བྱེད་ཀྱི་འདུག་ཅེས་བྱས། ཨ་ནི་དོན་ཚང་མ་ལ། གཙོ་བོ་གཙོ་བོ་ནི་ང་རང་ཚོ་ད་བོད་ཀྱི་རྩ་དོན། གནས་དང་མ་གནས་དང་ཨ་ནི་བསྒྲུབས་དང་མ་བསྒྲུབས་ཟེར་ཚང་མ་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་དངོས་གནས་སྐུ་ཚེ་མཛད་འཕྲིན་ལ་བར་ཆད་མ་ཡོང་བ་ཅིག་དང་སྐུ་འཚོ་བཞུགས་གནང་པ་ཡིན་ན་ང་ཚོ་བོད་ཀྱི་རྩ་དོན་སྒྲུབ་ཡ་དང་རྒྱབ་སྐྱོར་ཆེ་རུ་འགྲོ་ཡ་ལ་ཐེ་ཚོམ་མི་འདུག་ད་དེ་ཡིན་དུས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལོ་རྗེས་མ་ཨ་ནི་དགུང་ལོ་དགུ་བཅུ་ཕེབས་ཀྱི་ཡོད་དུས་ག་ནས་འདིའི་སྐབས་ལ་ཨ་ནི་ང་རང་ཚོའི། བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཚོས་ཀྱིས་ལས་འགུལ་ཆེན་པོ་ཅིག་ག་རེ་བྱེད་དགོས་ཀྱི་འདུག་འཛམ་བུ་གླིང་ཡོངས་ལ་ད་སྐུ་མདུན་གྱི་མཛད་འཕྲིན་འདི་ལ་ཁོང་གིས་ད་ལྟ་བར་དུ་འཛམ་བུ་གླིང་སྤྱི་ལ་ཅིག་དངོས་གནས་ཅིག་གི་ཕན་རླབས་ཆེན་པོ་གནང་བཞག་པའི་བཀའ་སློབ་དང་འདི་ཚོ་ཚང་མ་ལོ་ལ་བཀའ་དྲིན་རྗེས་དྲན་བྱས་ག་རེ་དགོས་ཀྱི་འདུག་འདི་འདྲས་ཀྱི་ཐོག་ནས་དགུང་ལོ་གོ་སྟོན། ད་དགུང་ལོ་དགུ་བཅུའི་སྐབས་ལ་མཛད་རིམ་ཆེན་པོ་བཅས་དེ་འདྲའི་དཔལ་ལྡན་སྲིད་སྐྱོང་གིས་བཀའ་གནང་སོང་ལ་ད་ག་ནང་བཞིན་ཕྱི་རྒྱལ་མང་པོ་ཅིག་གི་མོས་མཐུན་ལ་དེའི་ཐོག་ལ་ད་མཛད་རིམ་ཆེན་པོ་མང་པོ་བཟོ་ཡས་ཀྱི་འཇིགས་བྱེད་རེད་ཤག་ཨ་ནེ་ཡང་སྲིད་སྐོར་ལ་ཡིན་པ་ཡིན་ན་ཡང་ཨ་ནེ་ཐེ་ཇུས་ག་ད་རྒྱ་ནག་གཞུང་གི་ཐེ་ཇུས་མེད་པ་བཟོ་ཡས།

དང་ཡུ་རོབ་དང་གྲོས་ཚོགས་ཀྱི་དཔེ་གལ་ཆེན་པོ་རེད། ཨེ་འདི་ཚོ་ཚང་ན་ང་ཚོ་གི་ད་གྲོས་ཚོགས་རྣམ་པ་ཚོ་ལ་འབོད་སྐུལ་དང་ཞུ་གཏུག་བྱས་རྗེས་ཨ་ནི་ད་སྤྱི་ཟླ་དྲུག་པའི་ནང་ལ་ད་ལོ་ཨ་འདི་ཡུ་རོབ་ཀྱི་ཨེ་གྲོས་ཚོགས་ཨ་འོས་ཤོག་སླེབས་ཀྱི་འདུག་ཨ་འདི་འོས་ཤོག་མ་སླེབས་ཀྱི་གོང་ནས་ང་ཚོ་བོད་དོན་རྒྱབ་སྐྱོར་བཙལ་ཡས་ཀྱི་གནད་འགག་ཞེ་པོ་ཅིག་ང་ཚོ་མཐོང་གི་ཡོད་རེད། ཨ་ནི་དེ་ནང་བཞིན་གྱི

དེའི་སྐོར་སོང་ཞག་ལྟར་ཕལ་ཆེར་བོད་དོན་རྒྱབ་སྐྱོར། ལགས་རེད་ལགས་རེད་དེ་སྔ་མོ་ནང་བཞིན་སྔ་མོ་ཚོགས་ཚོགས་ཆེན་འདི་ཚོའི་ནང་ལ་ད་གཞུང་འབྲེལ་གྱིས་གྲ་སྒྲིག་གནང་པ་ཡིན་ན་གཞུང་འབྲེལ་མིན་པའི་ཚོགས་པ་ཨ་ནི་ཡོག་མ་རེད་མི་འདུག་ཕལ་ཆེར་ཨ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཚོས་གྲ་སྒྲིག་བྱས་པ་ཡིན་ན་གཞུང་འབྲེལ་གྱི་མི་ཡོག་མ་རེད

ཁོ་རང་ཚོའི་གཞོན་སྐྱེས་ཀྱི་དུས་ཚོད་སླེབས་འགྲོ་གི་ཡོད་རེད། ང་ཚོ་རྒན་རབས་ངོ་མ་ཅིག་གིས་ད་ལྟ་བར་དུ་དཀའ་ངལ་སྐྱོན་པ་འདི་ཚོ་ད་མེད་པ་ཆགས་འགྲོ་གི་ཡོད་རེད་ད་རེ་གཉིས་མ་ཞིག་ལྷག་ཡོད་མ་རེད། ད་མ་འོངས་པ་བོད་ཀྱི་རྩ་དོན་དེ་ད་ནི་ད་ལྟ་གཞོན་སྐྱེས་ཚོས་ཀྱིས་གནང་དགོས་ཀྱི་ཡོད་དུས་ད་ལན་ཚོགས་ཆེན་འདིའི་ནང་ལོགས་ལ་ངོ་མ་ཅིག་གི་གཞོན་སྐྱེས་མང་པོ་སླེབས་ཤག་ལྷག་པར་དུ་ཨ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཁག་དེ་འདྲའི་ཞུགས་ཤག། འདི་འདྲ་ཡིན་དུས་ཀ་ནས་ད་ལན་ཚོགས་ཆེན་འདི་དམིགས་བསལ་རུ་མཐོང། ལགས་སོ་ཡིན། ད་པར་དང་བརྙན་དེ་ཚོ་གི་ནང་ལ་ལྟ་དུས་སྐབས་ལ་སྐད་ཆ་བཤད་མཁན་དང་དེ་འདྲའི་མང་ཆེ་ཤོས་ཅིག་བོད་པ་གི་གཞོན་སྐྱེས་དེ་ཚོ་ཆགས་ཡོད་རྒྱུ་འགྲོ་བོ་ཅིག་འདུག་ཨ། དེ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཡིན་དུས་སྐབས་ལ་ཕལ་ཆེར་འདི་ཇཱན་ཐ་ཡི་ལགས་ཀྱི་དྲི་བ་དེ་དེའི་སྒང་ལ་ད་ཅིག་བྱམས་པ་དེ་འདྲའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ནང་ལ་ཨ་ནི་རྒྱབ་སྐྱོར་བ་ཕྱི་རྒྱལ་བ་ལོ་གཞོན་དེ་འདྲའི་ཡོད་ན། ཟླ་འདིའི་ལོ་གཞོན་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་མང་ཐག་ཆོད་འདུག་སྔ་མོ་འདི་ལས་མང་ང་ཡོད་རེད་བསམ་གྱི་ཡོད། སྔ་མོ་འདི་ལས་མང་ང་འདུག་ཡིན་ན་ཡང་ད་ལྟ་ཡིན་ནའི་ད་ལྟ་རྒན་རབས་རྒན་པ་ཁ་ཤས་ཁ་ཤས་མ་ཞིག་ལྷག་མི་འདུག་ད་གཞོན་པ་ཁ་ཤས་ཁ་ཤས་སླེབས་ཤག་ཡིན་ན་ཡང་བོད་པ་མང་ང་འདུག་ད་ལན་བོད་པ་གཞོན་སྐྱེས་མང་ང་བྱེད་ཨ་ནི་ཡང་ཕྱི་རྒྱལ་གཞོན་སྐྱེས་ང་ཚོ་ལ་རྒྱབ་སྐྱོར་མེད་ལབ་དགོས་མ་རེད་བསམ་གྱི་འདུག Student for Free Tibet མང་པོ་ཞེ་དྲག་ཡོད་རེད་རྒྱལ་ཁབ།

ངོས་ནས་རྒྱབ་སྐྱོར་གནང་སྟངས་དང་མི་མི་འབོར་ད་ང་ཚོ་གསུམ་བཅུའི་དུས་དྲན་སླེབས་ལ་ཉེ་བ་རེད་པ། དེ་འདྲའི་སྐབས་ལ་སྔ་མོ་ཡིན་ན་ད་ང་ཚོ་ཡུ་རོབ་ནང་དུ་བ་པེ་རི་སི་དེ་བ་ལ་སྔོན་ནས་མི་སྟོང་ཕྲག་ལྔ་དྲུག་དེ་འདྲའི་འཛོམས་བྱས་སྐད་འབོད་བྱེད་ཀྱི་རེད་དེ་བོད་པ་ཁ་ཤས་མ་ཞིག་ཡོད་མ་རེད་ཚང་མ་ཕྱི་རྒྱལ་མགོ་སེར་ཤ་སྟག་ཅིག་རེད། ད་ང་ཚོ་བོད་པ་མང་རུ་མང་རུ་འགྲོ་དུས། དངོས་གནས་གཅིག་གི་ཨ་ནི་ཕྱི་རྒྱལ་ཉུང་རུ་ཉུང་རུ་འགྲོ་བྱས་འཛོམས་བྱེད་དུས་དེར་སྐད་རྒྱག་མཁན་ཡིན་ན་ཕལ་ཆེར་ཕལ་ཆེར་བོད་པ། བོད་པ་ཙམ་མ་གཏོགས་ཅིག་གི་ཕྱི་རྒྱལ་རེ་གཉིས་མ་ཞིག་མཐོང་ཡ་མེད་པ་དེ་འདྲའི་ཆགས་བསྡད་བཞག་ཡིན་ན་ཁོ་ཚོ་རྒྱབ་སྐྱོར་མེད་པ་མ་རེད། ང་རང་འདི་ང་ཚོས་ད་ག་ས་ཉེ་ཆར་ཅིག་ག་རེ་རེད་བཞག་ཟེར་ན། བོད་རིགས་ཚོགས་པ་ཚོས་གོ་སྒྲིག་གནང། བོད་རིགས་ཚོགས་པ་ཚོ་གི་ཨ་ནི་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་ལ་ཨ་ནི་འབྲེལ་བ་མ་གནང་བར་བྱས་ཨ་ནེ་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་ཚོས་ང་ཚོ་ལ་གང་ཡང་ལབ་མ་སོང་བསམ་བྱས་ཨ་ནེ་ཁོང་ཚོ་ཚོས་མཉམ་ཞུགས་མ་བྱས་པ་རེད་བཞག་མ་གཏོགས་ཡང་ཁོང་ཚོ་ལ་ང་ཚོ་དངོས་གནས་གཅིག་གི་སེམས་ཤུགས་ཆག་པ་དང་དེ་འདྲའི་ཨ་ནེ་བོད་དོན་རྒྱབ་སྐྱོར་བརླག་པ་དེ་འདྲའི་གི་ཁྱོན་ནས་མ་རེད་བཞག་ད་ཡིན་དུས་ག་ནས་ད་ང་ཚོ་ག་རེ་བྱེད་དགོས་ཀྱི་འདུག་ཟེར་ན་དང་ལེན་ནས་བྱེད་ཅེས་བོད་རིགས་ཚོགས་པའི་གྲ་སྒྲིག་སུས་གནང་པ་ཡིན་ན་ཡང་བོད་དོན་རྒྱབ་སྐྱོར་ཚོགས་པ་ཕྱི་རྒྱལ་ཚོ་ལ་ཨ་ནེ་མཉམ་ཞུགས་བྱེད་རོགས་བྱེད་ཟེར་བྱས་པ་དང་འབྲེལ་བ་བྱེད་དགོས་དེ་གལ་ཆེན་པོ་ཞེ་པོ་རེད་བཞག། ལགས་ལགས་སོ། ལགས་ལགས་སོ་ཨ་ནི། སྤྱིར་བཏང། རྒྱབ་སྐྱོར་བྱེད་སྟངས་ཀྱི་རྣམ་པ་གཅིག་བར་རྣམ། རྣམ་པ་གི་སྒང་ནས་འགྱུར་བ་ཐེབས་འདུག་ཡོད། ད་རྣམ་པ་ཟེར་ན། སྔ་མོ་ཡིན་ན། རེད་དངོས་གནས་ཀྱི་ཁོང་ཚོ་མཉམ་ཞུགས། ག་ས། ད་དེ་བ་ངོ་རྒོལ་བྱས་པ་ཡིན་ན་ཁོང་ཚོ་ཏག་ཏག་ཡོང་གི་རེད། ད་དེང་སང། online ཐོག་ནས། དེ་བཞིན་མང་ང་འདྲ་བོ་ཞིག་ཞིག་མ་གཏོགས་ཅིག་གི། ཨོ། དྲ་རྒྱའི་ནང་ནས་མང་ང་འདྲ་བོ་ཅིག་རྒྱབ་སྐྱོར་ཡོད་པའི་རྣམ་པ་མ་གཏོགས་དུས་ཚོད་བཏང་བྱས་དངོས་སུ་བཅར་མཁན་དེ་ཉུང་རུ་ཕྱིན་གི་འདུག་ཨ། ལགས་སོ་ལགས་སོ། ལགས་སོ། དེ་ནས་སྐུ་ཞབས་ལ་ད་སྤྱིར་བཏང་ཚོགས་འདུ་འདི་འདྲའི་གལ་ཆེན་པོ་རེད་དམིགས་བསལ་གྱི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ལ་འདིའི་སྐབས་ལ་ད་མིང་དེ་ཚོ་ཧ་ལས་བ་གི་རྫིག་པོ་རེད་ད་ག་ནང་བཞིན་གྱི་ཚོགས་ཆེན་ཡ་ད་མ་གི་ལ་ཚོགས་བྱས་འདུག་ཨ་ནི་ད་ལོ་ཡ་ཚོགས་རེད་ཨ་ནི་ཞུ་ཡག་པོ་བྱུང་སོང་ལབ་གི་འདུག་རྡོག་རྡོག་དེ་ཚོགས་འདུ་འདི་འདྲའི་གི། ཚོགས་བཅས་ད། དམིགས་ཡུལ་ལབ་ན་འདྲ་དམིགས་ཡུལ་ག་རེ་རེད་ཨ་ནི་དམིགས་ཡུལ་ནང་བཞིན་གྱི་ཕན་ཐོགས་ཡོད་རེད་པས་ཨ་ནི་ཚོགས་འདུ་འདི་འདྲི་གི་ཤུགས་རྐྱེན་ལབ་ན་འདྲ་དེ་ག་རེ་ཐེབས་དགོས་རེད། ཨོ་ད་དེ་ཕན་ཐོགས་གི་ཡོད་རེད་པས་སུན་འདི་ཕན་ཐོགས་དང་ཐོགས་ཕན་མ་ཐོགས་ན་ཨ་ནི་འདི་ག་ཅིག་ང་ཚོ་གི་བོད་མི་སྒྲིག་འཛུགས་ཀྱི་འགྲོ་སོང་འདི་ག་ཞིག་བཏང་བྱས་དོན་མེད་རེད་པ། ཏན་ཏན་ང་རང་ཚོ་ད་མིའི་ནང་ལོགས་རྒྱབ་སྐྱོར་གནང་མཁན་གསར་པ་ཡོང་གི་ཡོད་རེད་འདི་ག་ནང་བཞིན་གྱི་ད་ཆབ་སྲིད་མི་སྣ་འདི་འདྲ་ད་དཔེར་ན་ཧྥ་རན་སི་ནས་མཐའ་མ་དེ་ལ་ང་རང་ཚོའི་བོད་མིའི་གི་ད་ག་ཟེར་བ་རེད་སྤྱི་འཐུས་གི་ཚོགས་གཙོ་གྲོས་ཚོགས་གི་ཚོགས་གཙོ་ཨ་ནི་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཕེབས་བྱས་ཨ་ནི་བཀའ་སློབ་གནང་བ་རེད་ད་ག་ནང་བཞིན་གི་ཧྥ་རན་སི་གི་གྲོས་ཚོགས་གོང་མའི་གི་ཨ་ནི་ག་ཟེར་བ་རེད་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཨིས་སྟག།

ད་ལྟའི་ཆ་ལ། རྒྱ་མི་དེ་ཤུགས་ཆེན་པོ་ད་ལྟ་ཡི་མུ་མཐུད་བྱས་བསྡད་ཀྱི་ཡོད་རེད། དེ་ཡིན་དུས་ཁོང་ཚོས་ཀྱི། ད་ཚོང་འབྲེལ་གྱི་དང་འདི་འདྲའི་གྱི་ཐོག་ནས་ང་ཚོར་གཞུང་འབྲེལ་ཐོག་ནས་རྒྱབ་སྐྱོར་ཤུགས་ཆེན་པོ། ལས་སླ་པོ་རག་གི་མི་འདུག་ཨ། ད་མི་སྒེར་པ་ཐོག་ནས་ང་ཚོ་དགའ་བོ་ཞུ་བྱེད་མཁན་མང་པོ་འདུག་ཨ་ནི་གཙོ་བོ་གཙོ་བོ་མོ་རྒྱལ་བ་རིན་པོ་ཆེ་ལ་དགའ་ཞེན་བྱེད་མཁན་ཧ་ལས་པའི་དད་གུས་བྱེད་མཁན་མང་པོ་ཡོད་དུས་དེ་ལ་དཔག་པའི་ད་དཔེར་ན་ཐའི་ཝན་ནས་རྒྱབ་སྐྱོར་བྱེད་མཁན་གླེ་ཤག་རེད་བ། དེ་ག་ནང་བཞིན་ཧོང་ཀོང་ནས་སླེབས་ཤག། དེ་འདྲའི་ཡིན་དུས་འདི་ཚོ་ཚང་མ་ལོ་རྒྱལ་ཁབ་བཞི་བཅུ་ཞེ་གྲངས་ནས་སླེབས་པའི་ཡིན་དུས་འདི་ཚོ་ཚང་མ་ལོ་ཧ་ཅང་གལ་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག་ཨ་ནི་མུ་མཐུད་ནས་ཡང་ནས་ཡང་དུ་ཨ་ནི་གྲོས་ཆོད་འདི་ཚོ་བཞག་ཨ་ནི་བཀའ་མོལ་འདི་ཚོ་གནང་ཨ་གཅིག་གིས་གཅིག་གི་ཐོག་རྒྱལ་ཁབ་གཅིག་གི་ཨ་ནི་ལས་འགུལ་ག་རེ་རྩོམ་གྱི་འདུག་འདི་ཚོ་ཚང་མ་ལོ་ཕར་ཕྱོགས་ནས་དཔེ་བལྟ་ཡས་ཡོད་པ་དེ་འདྲ་ཅིག་ནི་ཏན་ཏན་ཁེ་ཕན་ཏན་ཏན་ཡོད་ཐག་ཆོད་རེད་རེད་བ། ལ་སོ་ལ་སོ། ལ་སོ། ཨ་ནེ། ཡུ་རོབ་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དེ་རིང་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་ནང་ཕེབས་བྱས། བཀའ་མོལ་ལྷུག་པོ་གསུངས་པ་བཀའ་དྲིན་ཆེ་ཞུ་གི་ཡིན་ཨ་ནེ་རྣམ་པ་ཚོས་ད་ལྟ་ཚོགས་ཆེན་དེའི་སྐབས་ལ་ད་བོད་ནང་ལ་ཛ་དྲག་ཀི་གནས་ཚུལ་བྱུང་བཞིན་པ་སྡེ་དགེ་ཀི་ཕྱོགས་མི་མང་ལ་གདུང་སེམས་མཉམ་སྐྱེད་ལ་སོགས་པའི་ལས་འགུལ་དང་དེ་འདྲའི་གླེང་སློང་ཆེན་པོ་བྱེད་ཐུབ་ཡོད་ས་རེད་ཨ་ནེ་ཚང་མ་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་ང་ཚོའི་ལས་རིམ་ལ་གསན་གཟིགས་གནང་མཁན་རྣམ་པ་ཚང་མ་ལ་ང་ཚོའི་ལས་རིམ་རྗེས་མའི་ནང་བསྐྱར་དུ་མཇལ་ཡོང།